has come to you from the Voice of America. From Washington, you're listening to the latest news on the Voice of America. The
The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། གཞིས་བྱེས་བོད་མི་ཡོངས་གཙོས་པའི་ང་ཚོའི་ལས་རིམ་གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང་ཞུ་རྒྱུ་དང་ཆབས་ཅིག་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་བོད་ཟླ་དྲུག་པའི་ཚེས་ཉི་ཤུ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་གཅིག། གཟའ་ཉི་མའི་སྔ་དྲོའི་རླུང་འཕྲིན་གྱི་ལས་རིམ་དེ་ནོར་བུ་བསམ་འཕེལ་གྱིས་འགོ་འཛུགས་ཞུ་གི་ཡིན། དེ་རིང་ང་ཚོའི་ལས་རིམ་འདིའི་ནང་ལ། རྒྱ་གར་གྱི་རྒྱལ་ཡོངས་གྲོས་ཚོགས་འཐུས་མིའི་མཐུན་ཚོགས་ཀྱིས་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་རྒྱ་གར་གྱི་ཞི་བའི་གཟེངས་རྟགས་མཐོ་ཤོས Bharat Ratna འབུལ་བཞེས་གནང་རྒྱུར་འབོད་སྐུལ་ཞུས་པའི་གནས་ཚུལ་དང། ཡུག་རེན་གྱི་སྲིད་འཛིན་གྱིས་ཡུག་རེན་གྱིས་ཡུལ་དེའི་རང་བཙན་གྱི་དུས་དྲན་ཉིན་མོའི་སྔ་ནུབ་ཏུ་ཨུ་རུ་སུས་དྲག་རྒོལ་ཚབས་ཆེ་ཞིག་བྱེད་སྲིད་པའི་ཉེན་བརྡ་བཏང་བའི་གནས་ཚུལ་དང། དེ་ག་ནང་བཞིན། བཞུགས་སྒར་དུ་བདེ་ལེགས་སྨན་ཁང་གིས་བོད་མིའི་ཁྲོད་དུ་ཊི་བིའམ་གློ་ནད་རྩ་འགོག་གི་ལས་འཆར་གྱི་དམིགས་ཡུལ་དང་གྲུབ་འབྲས་ངོ་སྤྲོད་གནང་བའི་གནས་ཚུལ་དང། དེ་མིན་གྱི་གནས་ཚུལ་གཞན་ཁག་ཞུ་ཡོད་པས་རྣམ་པ་ཚོས་རིམ་པས་གསན་རོགས་གནང། ད་ལྟ་ཐོག་མར་འཛམ་གླིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན།

ཆ་ཤས་ཤིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ཀྱང་ཡུག་རེན་གྱིས་ཕྱི་ལོ་ཉིས་སྟོང་བཅུ་བཞིའི་ནང་ལ་ཨུ་རུ་སུས་མངའ་ཁུལ་དེ་བཙན་བཟུང་བྱས་པའི་གནས་ཚུལ་འདི་ལ་ནམ་ཡང་ངོས་ལེན་བྱེད་ཀྱི་མེད་པ་དང་ཨ་མི་རི་ཀ་ཐེ་བའི་རྒྱལ་སྤྱིའི་ཡུལ་ཁག་གིས་ཀྱང་ངོས་འཛིན་བྱེད་ཀྱི་མེད་པ་རེད། ཉེ་ཆར་ཟླ་བ་སྔོན་མའི་ནང་ལ་ཁི་རི་མེ་ཡའི་ནང་ལ་འབར་གས་ཤིག་གི་ནང་ལ་ཨུ་རུ་སུའི་མཁའ་དམག་གནམ་གྲུ་གུ་གཏོར་སྐྱོན་བྱུང་བ་དང། ཡང་ཉེ་ཆར་གཟའ་འཁོར་སྔོན་མའི་ནང་ལ་ཁི་རི་མེ་ཡའི་ནང་ལ་ཨུ་རུ་སུའི་དྲག་ཆས་ཀྱི་གོ་མཛོད་ཤིག་གི་ནང་ལ་འབར་གས་ཀྱི་གནོད་སྐྱོན་ཚབས་ཆེ་བྱུང་བ་དང།

རྒྱ་ནག་གིས་ཐའེ་ཝན་དེ་བཞིན་རང་གི་མངའ་ཁོངས་ཆ་ཤས་ཤིག་ཡིན་པའི་རྩོད་གླེང་མུ་མཐུད་བྱེད་བཞིན་པ་དང། ཐའེ་ཝན་གྱིས་ཀྱང་དེར་མོས་མཐུན་རྩ་བ་ནས་བྱེད་ཀྱི་མེད་པའི་གནས་སྟངས་འདིའི་ནང་ལ། ཉེ་ཆར་ཟླ་བ་སྔོན་མའི་ནང་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ་ནན་སི་པེ་ལོ་སི་གིས་ཐའེ་ཝན་གྱི་ནང་ལ་ཉི་མ་གཉིས་ཀྱི་གཞུང་འབྲེལ་གཟིགས་སྐོར་དུ་ཕེབས་པ་ནས་བཟུང་རྒྱ་ནག་གིས་ཐའེ་ཝན་གྱི་ཉེ་འཁོར་དུ་དམག་གྲབས་སྦྱོང་བརྡར་མུ་མཐུད་བྱས་ཡོད་པ་རེད། ལྕམ་པེ་ལོ་སི་གྱི་གཟིགས་སྐོར་འདིའི་རྗེས་སུ་ཉེ་ཆར་གཟའ་འཁོར་སྔོན་མའི་ནང་ལ་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྐུ་ཚབ་ཚོགས་པ་གཉིས་པ་ཞིག་གིས་ཐའེ་ཝན་གྱི་ནང་ལ་གཟིགས་སྐོར་དུ་ཕེབས་པའི་སྐབས་སུ་ཡང་རྒྱ་ནག་གིས་ཁོང་ཁྲོ་ཆེན་པོས་ངོ་རྒོལ་བྱས་ཡོད་པ་རེད། དེ་རིང་ཨིན་ཌི་ཡ་ན་མངའ་སྡེའི་སྤྱི་ཁྱབ་པ་ཨེ་རིག་ཧོལ་ཀོམ་གྱིས་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་གྱི་ནང་ལ་གཟིགས་སྐོར་དུ་ཕེབས་པའི་རྗེས་སུ་ཊུ་ཝི་ཊར་དྲ་རྒྱའི་ཐོག་ལ་ཁོང་གིས། ཁོང་རང་ལྷོ་ཀོ་རི་ཡའི་ནང་ལ་ཡང་ད་རེས་གཟིགས་སྐོར་ཕེབས་འཆར་ཡོད་ཅེས་གསུངས་པ་དང། ཐའེ་ཝན་གྱི་སྲིད་འཛིན་ལས་ཁུངས་ཀྱིས་གསུངས་དོན་བྱས་པ་ཡིན་ན་སྤྱི་ཁྱབ་ཨེ་རིག་ཧོལ་ཀོམ་སང་ཉིན་རེས་གཟའ་ཟླ་བའི་ཉིན་མོ་ཐའེ་ཝན་གྱི་སྲིད་འཛིན་ཚའེ་ཡེང་ཝེན་དང་མཇལ་འཕྲད་གནང་གི་ཡོད་པ་རེད། རྒྱ་ནག་གིས་ཐའེ་ཝན་ནི་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བའི་ནང་ལ་ཚོར་སྐྱེན་ཆེ་བའི་གནད་དོན་གལ་འགངས་ཆེ་ཤོས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་བརྗོད་ཀྱི་ཡོད་པ་དང། ཐའེ་ཝན་གྱི་གནད་དོན་འདི་རྒྱ་ནག་གི་ནང་སྲིད་གནད་དོན་ཞིག་ཡིན་ལུགས་བརྗོད་ཀྱི་ཡོད་པ་རེད། འོན་ཀྱང་ཐའེ་ཝན་གཞུང་གིས་རྒྱ་ནག་མི་དམངས་སྤྱི་མཐུན་སྲིད་གཞུང་གིས་ཐའེ་ཝན་མཚོ་གླིང་འདིའི་ཐོག་ལ་ནམ་ཡང་དབང་བསྒྱུར་བྱས་ཡོད་མ་རེད་ཅེས་དང་རྒྱ་ནག་གིས་ཐའེ་ཝན་གྱི་ཐོག་ལ་བདག་དབང་རྩོད་གླེང་བྱ་རྒྱུའི་ཐོབ་ཐང་ཡོག་མ་རེད་ཅེས་དང། ཐའེ་ཝན་གྱི་མ་འོངས་མདུན་ལམ་འདི་ནི་ཐའེ་ཝན་གྱི་མི་མང་ས་ཡ་ཉི་ཤུ་རྩ་གསུམ་གྱིས་གཅིག་པུས་ཐག་གཅོད་བྱེད་རྒྱུའི་གནད་དོན་ཞིག་རེད་ཅེས་གསུངས་ཡོད་པ་རེད། The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ཨ་ཧྥེ་རི་ཁའི་རྒྱལ་ཁབ་སོ་མཱ་ལི་ཡའི་རྒྱལ་ས་མོ་གྷ་དི་ཤུའི་ནང་ལ་ཨལ་ཤེ་བཱབ་འཇིགས་སྐུལ་བའི་སྒྲིག་འཛུགས་ཀྱིས་མགྲོན་ཁང་ཞིག་གི་ཐོག་ལ་ཆུ་ཚོད་སུམ་ཅུ་ཙམ་བཙན་བཟུང་བྱས་པའི་རྗེས་སུ་དེ་རིང་རེས་གཟའ་ཉི་མའི་སྔ་དྲོ་གནས་ཚུལ་འདི་ཐག་གཅོད་བྱེད་ཐུབ་ཡོད་པ་རེད། སྦི་སྦི་སི་གསར་ཁང་གིས་གནས་ཚུལ་སྤེལ་དོན་ལྟར་བྱས་པ་ཡིན་ན་ཨལ་ཤེ་བཱབ་འཇིགས་སྐུལ་བའི་ཡུལ་དམག་དེ་དག་དང། སོ་མཱ་ལི་ཡའི་བདེ་སྲུང་དཔུང་དམག་གི་དབར་ལ་རེས་གཟའ་པ་སངས་ནས་སྤེན་པའི་བར་དུ་འཐབ་འཛིང་དྲག་པོ་བྱུང་བའི་རྗེས་སུ། མགྲོན་ཁང་འདི་ལ་གཏོར་བཤིག་གི་གནོད་སྐྱོན་ཚབས་ཆེ་བྱུང་སྟེ། དོན་རྐྱེན་འདིའི་ནང་ལ་ཉུང་མཐར་ཡང་མི་ཉི་ཤུ་སྲོག་སྐྱོན་དང་གཞན་བཞི་བཅུ་ལྷག་ཙམ་ཞིག་རྨས་སྐྱོན་བྱུང་ཡོད་པ་རེད། བདེ་སྲུང་དམག་མི་དང་དྲག་འཐབ་པའི་དབར་ལ་འཐབ་འཁྲུག་འདིའི་དུས་རིང་ལ་མགྲོན་ཁང་དེ་ནས་བུད་མེད་དང་ཕྲུ་གུ་ཐེ་བའི་ཞི་བའི་མི་མང་རྣམས་ཉེན་གཡོལ་བྱེད་ཐུབ་ཡོད་པ་རེད། སོ་མཱ་ལི་ཡའི་ནང་ལ་ཧ་ཡད་མགྲོན་ཁང་འདི་ནི་གཞུང་འབྲེལ་མི་སྣ་ཁག་དང་ཡུལ་མི་རྒན་བགྲེས་དང་དེ་བཞིན་ཕྱིར་སྡོད་མི་མང་རྣམས་འདུ་འཛོམས་བྱ་ཡུལ་གྱི་རྒྱས་སྤྲོས་ཆེ་བའི་མགྲོན་ཁང་ཞིག་ཡིན་པ་རེད། ད་རེས་ཀྱི་དོན་རྐྱེན་འདིས་གཟའ་པ་སངས་ཀྱི་ཕྱི་དྲོའི་སྨོན་ལམ་རྫོགས་མཚམས་སུ་གློ་བུར་དུ་མགྲོན་ཁང་དེའི་རྒྱལ་སྒོར་འགྲུལ་འཁོར་ཞིག་གི་ནང་ལ་འབར་རྫས་འཐོར་གས་བཏང་ནས་གཏོར་རྒོལ་དེ་འགོ་ཚུགས་བྱས་པའི་རྗེས་སུ། སོ་མཱ་ལི་ཡའི་དམིགས་བསལ་བདེ་སྲུང་དཔུང་དམག་གིས་མགྲོན་ཁང་གི་ནང་ལ་ཡོང་ནས་དྲག་འཐབ་པ་ཚོ་ལ་ཁ་གཏད་འཐབ་རྒོལ་བྱས་ཡོད་པ་རེད། སོ་མ་ལི་ཡའི་ནང་ལ་ཨལ་ཁ་ད་འཇིགས་སྐུལ་བའི་སྒྲིག་འཛུགས་དང་འབྲེལ་བ་ཡོད་པའི། Al Shabaab། ཟེར་བའི་དྲག་འཐབ་པའི་སྒྲིག་འཛུགས་འདི་ཡིས་གཏོར་རྒོལ་དེ་བྱས་པའི་གནས་ཚུལ་འགན་ཁག་ངོས་ལེན་བྱས་ཡོད་པ་རེད། The Voice of America། ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ཡུག་ཀེ་རན་གྱི་སྲིད་འཛིན་ཛཱ་ལན་སི་ཁི་ཡིས། ཡུལ་དེས་གཟའ་ལྷག་པའི་ཉིན་མོ་ཨུ་རུ་སུའི། འོག་ནས། རང་བཙན་ཐོབ་ཏེ་ལོ་ངོ་སུམ་ཅུ་སོ་གཅིག་འཁོར་བའི། དུས་ཆེན་སྲུང་བརྩི་མ་ཞུས་པའི་གོང་དུ་ཨུ་རུ་སུས་ཡུལ་འདིའི་ཐོག་ལ་གཏོར་སྐྱོན་ཚབས་ཆེ་ཞིག་བྱེད་སྲིད་པའི་ཉེན་བརྡ་བཏང་ཡོད་པའི་སྐོར་ལ་གསར་འགྱུར་བརྒྱུད་ལམ་ཁག་གི་ནང་ལ་སྤེལ་བའི་གནས་ཚུལ་རྣམས་ཕུན་ཚོགས་ཚེ་རིང་ལགས་ནས་ཕབ་སྒྱུར་དང་སྙན་སྒྲོན་ཞུས་གནང་གི་རེད། ཡུཀ་རེན་གྱི་སྲིད་འཛིན་སྐུ་ཞབས་ཛེ་ལན་སི་ཀི་མཆོག་གིས་ཁེ་ས་གཟའ་སྤེན་པའི་ཉིན་རྒྱལ་ཡོངས་ལ་གསུང་འཕྲིན་ཞིག་གནང་བའི་སྐབས་ལ་ཡུལ་དེས་གཟའ་ལྷག་པའི་ཉིན་དེ་སྔའི་ཨུ་རུ་སུ་སྤྱི་མཐུན་ནས་རང་བཙན་ཐོབ་སྟེ་ལོ་སུམ་ཅུ་སོ་གཅིག་འཁོར་བའི་དུས་ཆེན་ལ་སྲུང་བརྩི་མ་ཞུས་གོང་དུ་ཨུ་རུ་སུས་ཡུལ་དེའི་ཐོག་ལ་ཉེན་ཚབས་ཆེ་བའི་གཏོར་རྒོལ་ཞིག་བཏང་སྲིད་པའི་ཉེན་བརྡ་བཏང་གནང་འདུག་བདུན་ཕྲག་འདིའི་གཟའ་ལྷག་པ་སྟེ། ཕྱི་ཚེས་ཉི་ཤུ་བཞིའི་ཉིན་མོ་དེ་ནི་ཨུ་རུ་སུས་ཡུཀ་རེན་གྱི་ཐོག་ལ་བཙན་རྒོལ་འགོ་འཛུགས་བྱས་ཏེ་ཟླ་བ་དྲུག་ཕྱིན་པའི་དུས་ཚིགས་དེ་ཡང་ཡིན་པ་རེད། སྐུ་ཞབས་ཟི་ལན་སི་ཀི་ཡིས་ང་ཚོའི་དམག་མི་ཚོས་དཔའ་མཛངས་སྙིང་སྟོབས་ཆེན་པོའི་ཐོག་ནས་ཡུཀ་རེན་གྱི་གྲོང་ཁྱེར Kharkiv དང Donbas། Mykolaiv། Bucha། Irpin སོགས་ས་ཁུལ་ཚང་མའི་ནང་ལ་དགྲ་བོ་ཨུ་རུ་སུར་འཐབ་འཛིང་ཤུགས་ཆེ་བྱས་ཡོད་པ་དང། ང་ཚོས་ང་ཚོར་རྒྱལ་ཁ་མ་ཐོབ་བར་དུ་འཐབ་འཛིང་མུ་མཐུད་དེ་བྱ་རྒྱུ་ཡིན་ཞེས་གསུངས་བཞག་ཡུཀ་རེན་གྱི་སྲུང་སྐྱོབ་ལས་ཁང་གིས་ཉེ་དུས་གཟའ་ཕུར་བུའི་ཉིན་གསལ་བསྒྲགས་ཤིག་བྱས་ཡོད་པ་དེའི་ནང་ལ་ཨུ་རུ་སུས་ཡུཀ་རེན་གྱི་ས་མཚམས་ཀྱི་ཉེ་འཁྲིས་སུ་ཨེས་གསུམ་བརྒྱ་ཟེར་བའི་མེ་ཤུགས་འཕུར་མདའ་ལ་སོགས་པའི་དྲག་ཆས་གོ་མཚོན་ཁྱོན་ཆེ་སྡེབ་གསོག་བརྒྱབ་ཀྱི་ཡོད་པ་དེས་ཁོ་ཚོས། གཟའ་ལྷག་པའི་གོང་དུ་ཡུ་ཀེ་རེན་གྱི་ཐོག་ལ་གཏོར་རྒོལ་ཤུགས་ཆེ་ཞིག་བཏང་ཉེན་འདུག་ཅེས་བཤད་ཡོད་འདུག་ཡུ་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་ཁེ་ས་ཕྱི་དྲོ་རང་ཉིད་ཀྱི་གསུང་བཤད་ཀྱི་ནང་ལ་ཨུ་རུ་སུས་བདུན་ཕྲག་འདིའི་ནང་ལ་གདུག་རྩུབ་ཤིན་ཏུ་ཆེ་བའི་དམིགས་བསལ་གྱི་གཏོར་རྒོལ་ཤུགས་ཆེ་བ་ཞིག་བཏང་ཉེན་འདུག་ཨུ་རུ་སུའི་དམིགས་ཡུལ་དེ་ནི་ང་ཚོ་ངོ་གནོང་དགོས་པ་བཟོ་རྒྱུ་དང་ང་ཚོའི་སྟོབས་ཤུགས་ཉམས་དམས་སུ་གཏང་རྒྱུ། ང་ཚོ་དཔའ་ཞུམ་དུ་འཇུག་རྒྱུ་དེ་ཡིན་པས། ང་ཚོ་སོ་སོའི་དགྲ་བོའི་གནོན་ཤུགས་ཀྱི་འོག་ལ་མ་ཚུད་པ་བྱ་རྒྱུ་དེ་གལ་འགངས་ཆེན་པོ་རེད་ཅེས་གསུངས་བཞག་སྲིད་འཛིན་ཛེ་ལན་སི་ཀི་མཆོག་གི་གསུང་བཤད་དེ་ནི་ཡུཀ་རེན་གྱིས་ཨུ་རུ་སུར་གདོང་ལེན་ནུས་ཤུགས་ཐོན་པ་ཞིག་བྱེད་ཐུབ་རྒྱུར། སྲིད་འཛིན་སྦའི་ཏན་མཆོག་གིས་ཡུལ་དེར་ཌོ་ལར་དུང་ཕྱུར་བདུན་དང། བྱེ་བ་བདུན་ས་ཡ་ལྔ་གནས་པའི་དྲག་ཆས་གོ་མཚོན་འཕར་མ་མཁོ་སྤྲོད་གནང་རྒྱུའི་གསལ་བསྒྲགས་གནང་བའི་རྗེས་ལ་གནང་བ་རེད། ཡུཀ་རེན་གྱི་མངའ་སྡེ་མི་ཁ་ལབ་ཀྱི་སྤྱི་ཁྱབ་སྐུ་ཞབས་བྷི་ཏ་ལབ་ཀིམ་གྱིས་གསུང་ཡ་བྱས་པ་ཡིན་ན། ཨུ་རུ་སུས་ཡུཀ་རེན་གྱི་རྡུལ་ཕྲན་གྱི་གློག་ཁང་ཆེ་ཤོས་ཟཱ་པོ་རི་ཟི་ཡའི་ཐོག་ལ་གཏོར་རྒོལ་གཏང་རྒྱུའི་ཉེན་ཁ་ཡོད་པའི་སྐབས་འདིར། ཡུལ་དེས་དེ་རིང་ཡུཀ་རེན་གྱི་རྡུལ་ཕྲན་གྱི་གློག་ཁང་ཆེ་ཤོས་གཉིས་པ་དེ་ནས

གློག་ཁང་ཡོད་སའི་གྲོང་ཁྱེར་དེ་ནས་ཕྱིར་འདོན་བྱེད་དགོས་རྒྱུར་རྒྱལ་ཚོགས་དང། རྒྱལ་སྤྱིའི་ཡུལ་ཁག་དང་ཚོགས་པ་ཁག་གིས་ཨུ་རུ་སུའི་ཐོག་ལ་གནོན་ཤུགས་སྤྲོད་དགོས་འདུག་ཅེས་ཡུག་ཀེ་རན་གྱིས་བཤད་བཞག Reuters གསར་འགྱུར་ལས་ཁང་གིས་བཤད་པ་ལྟར་བྱས་པ་ཡིན་ན་ཉེ་ལམ་རྡུལ་ཕྲན་གྱི་གློག་ཁང Zaporizhzhia ཉེ་འཁྲིས་ཀྱི་གྲོང་ཁྱེར Enerhodar གྱི་ཐོག་ལ་མེ་ཤུགས་འཕུར་མདའི་གཏོར་རྒོལ་ཡང་སེ་བཏང་ཡོད་པ་དེ་དག་ཨུ་རུ་སུ་དང་ཡུག་ཀེ་རན་གཉིས་ཀྱིས་ཕྱོགས་གཞན་པ་དེས་བཏང་ཡོད་པའི་སྐྱོན་བརྗོད་བྱེད་རེས་བྱས་ཡོད་པ་དང། ཟཱ་པོ་རི་ཟི་ཡའི་རྡུལ་ཕྲན་གྱི་གློག་ཁང་དེར་རྒྱལ་ཚོགས་ཀྱི་རྡུལ་ཕྲན་ནུས་ཤུགས་ལས་ཁང། IAEA། ཡི་ཞིབ་འཇུག་པ་རྣམས་ཕེབས་ཆོག་རྒྱུར་བཀའ་འཁྲོལ་གནང་ཡོད་རུང་ཡིན་ན་ཡང་ད་ལྟ་བར་དུ་ཞིབ་འཇུག་པ་རྣམས་ཕེབས་ཐུབ་མེད་པ་དང། ཨུ་རུ་སུའི་སྲིད་འཛིན་ཕུའུ་ཁྲིན་དང་ཧྥ་རན་སིའི་སྲིད་འཛིན་མེག་ཁྲོན་རྣམ་གཉིས་ཀྱིས་ཉེ་དུས་ཞལ་པར་གྱི་ཐོག་ནས་བཀའ་མོལ་གནང་པའི་སྐབས་ལ་ཨུ་རུ་སུས་རྒྱལ་ཚོགས་ཀྱི་ཞིབ་འཇུག་པ་རྣམས་རྡུལ་ཕྲན་གྱི་གློག་ཁང་དེར་ཞིབ་འཇུག་གནང་བར་ཕེབས་དུ་འཇུག་རྒྱུ་ཡིན་ལུགས་གསུངས་ཡོད་པ་རེད། དབྱིན་ཇིའི་རྒྱལ་ཡོངས་གྲོས་ཚོགས་འོག་མའི་སྲུང་སྐྱོབ་ཚོགས་ཆུང་གི་སྤྱི་ཁྱབ་སྐུ་ཞབས་ཏོ་བྷི་ཨཱས་ཨེལ་ཝུད་ཀྱིས་ཡུག་ཀེ་རན་གྱི་ཟཱ་པོ་རི་ཟི་ཡའི་རྡུལ་ཕྲན་གྱི་གློག་ཁང་ལ་གཏོར་རྒོལ་གྱི་ཆག་སྒོ་ཞིག་བྱུང་བ་ཡིན་ན། བྱང་མཚོ་ཨེཏ་ལན་ཏིག་དམག་དོན་མཐུན་ཕྱོགས་ཡུག་ཀེ་རན་དང་ཨུ་རུ་སུའི་དམག་འཁྲུག་གི་ནང་ལ་འཛུལ་ཞུགས་བྱེད་དགོས་ཐུག་གི་རེད་ཅེས་ཉེན་བརྡ་བཏང་གནང་བཞག་སྐུ་ཞབས་ཨེལ་ཝུད་ཀྱིས་ཁེ་ཉིན་གཟའ་པ་སངས་ཀྱི་ཉིན་རང་ཉིད་ཀྱི་གནས་འཕྲིན་དྲ་རྒྱའི་འཕྲིན་ལམ Twitter གྱི་ཐོག་ལ་གཏམ་བཤད་ཅིག་གནང་པའི་སྐབས་ལ། ཡུག་ཀེ་རན་གྱི་ཛཱ་པོ་རི་ཛི་ཡའི་རྡུལ་ཕྲན་གྱི་གློག་ཁང་ནས་རྡུལ་ཕྲན་གྱི་འོད་རླབས་ཁ་ཤོར་བ་ཡིན་ན་བྱང་མཚོ་ཨེད་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ཁྲིམས་གཞི་དོན་ཚན་ཨང་ལྔ་པར་རྩིས་མེད་ཆགས་ཀྱི་ཡོད་པས་ང་ཚོས་ཨུ་རུ་སུས་ཡུག་ཀེ་རན་གྱི་ནང་ལ་བརྒྱབ་བཞིན་པའི་དམག་འཁྲུག་གི་ནང་ལ་མཉམ་ཞུགས་བྱེད་དགོས་ཐུག་གི་རེད་ཅེས་གསུངས་ཏེ་ཉེན་བརྡ་བཏང་གནང་ཡོད་འདུག་དེའི་བར་ན་ཨུ་རུ་སུའི་སྲིད་འཛིན་ཕུ་ཀྲིན་ལ་རྒྱབ་སྐྱོར་ཤུགས་ཆེ་བྱེད་མཁན་ཨུ་རུ་སུའི་དཔོན་རིགས Alexander Dugin གྱི་བུ་མོ་དེ་དེ་རིང་ཨུ་རུ་སུའི་རྒྱལ་ས་མོ་སི་ཀོའི་ཕྱི་རོལ་དུ་སྣུམ་འཁོར་ཀཱར་ཞིག་ནང་ལ་འགྲུལ་བཞུད་བྱེད་པའི་སྐབས་ལ་འབར་རྫས་ཤིག་འབར་གས་བྱུང་སྟེ་བུ་མོ་དེ་འདས་གྲོངས་སུ་ཕྱིན་ཡོད་པའི་གསལ་བསྒྲགས་བྱས་བཞག་འབར་རྫས་ཀྱི་གཏོར་རྒོལ་དེ་སྲིད་འཛིན་ཕུ་ཀྲིན་གྱི་མཐུན་གྲོགས་དང་སློབ་སྟོན་པ་ལྟེ་བ་སྐུ་ཞབས་རྡུ་གིན་ལ་དམིགས་ཏེ་ལྐོག་སྤེལ་བྱས་ཡོད་པར་མངོན་གྱི་ཡོད་འདུག་གང་ཡིན་ཞེ་ན་རྡུ་གིན་གྱི་བུ་མོས་གློ་བུར་དུ་རང་ཉིད་ཀྱི་པཱ་ལགས་ཀྱི་སྣུམ་འཁོར་ཀཱར་བཏང་སྟེ་འགྲོ་བའི་སྐབས་ལ་འབར་གས་དེ་བྱུང་ཡོད་པ་དང། འབར་རྫས་དེ་ཕལ་ཆེར་རྡུ་གིན་ལ་དམིགས་ཏེ་སྣུམ་འཁོར་དེའི་ནང་ལ་སྔོན་ཚུད་ནས་ལྐོག་སྤེལ་བྱས་ཡོད་པའི་གནས་ཚུལ་ཐོན་བཞག་གནས་ཚུལ་འདི་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཟིན་ཡིན། The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། བཙན་བྱོལ་བོད་མི་འདུས་སྡོད་ཀྱི་ས་ཁུལ་ཁག་གི་ནང་ལ་འཕྲོད་བསྟེན་གྱི་དཀའ་ངལ་གྱི་ཁོངས་ནས། ཀྲི་པིའམ་གློ་ནད་ཀྱི་ནད་མནར་གནད་དོན་དེ་བཞིན་ཆེས་ཛ་དྲག་ཅན་ཞིག་ཆགས་ཡོད་པ་དང་བཞུགས་སྒར་དུ་རྟེན་གཞི་བྱས་པའི་བདེ་ལེགས་སྨན་ཁང་གིས་རྐང་བཞེས་གནང་པའི་ཐོག་ནས་བཙན་བྱོལ་བོད་མིའི་ཁྲོད་དུ་ཀྲི་པི་རྩ་འགོག་གི་ལས་འཆར་འདི་སྤེལ་ཡོད་པའི་སྐོར་ལ་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ལགས་ཀྱིས་བཏང་པའི་གནས་ཚུལ་དེ་གསན་རོགས་གནང། བཙན་བྱོལ་བོད་མི་འདུས་སྡོད་ཀྱི་ས་ཁུལ་ཁག་ནང་འཕྲོད་བསྟེན་གྱི་དཀའ་ངལ་ཁོངས་ནས་ཀྲི་པི་ནད་མནར་གྱི་གནད་དོན་དེ་བཞིན་ཆེས་ཛ་དྲག་ཅན་ཞིག་ཆགས་ཡོད་པ་བཞིན། བཞུགས་སྒར་དུ་རྟེན་གཞི་བྱས་པའི་བདེ་ལེགས་སྨན་ཁང་གིས་རྐང་འགན་བཞེས་པའི་ཐོག་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ཀྲི་པི་སྔོན་འགོག་གི་ལས་འཆར་རིམ་པར་སྤེལ་ཡོད་པ་དང། དམིགས་བསལ་དུ་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་འགོ་འཛུགས་ཀྱིས་བཙན་བྱོལ་ནང་བོད་མི་འདུས་སྡོད་ཀྱི་ས་གནས་མང་ཆེ་བའི་ནང་ཀྲི་པི་རྩ་འགོག་གི་ལས་གཞི་ཛི་རོ་ཀྲི་པི་ལག་བསྟར་བྱས་ཡོད་པ་རེད། ལས་གཞི་འདི་ཐོག་མར་འགོ་འཛུགས་གནང་དགོས་པའི་དམིགས་ཡུལ་དང་འབྲེལ་བའི་སྐོར་ལ་འདི་ག་ཨ་རིའི་རླུང་འཕྲིན་ཁང་ནས་བདེ་ལེགས་སྨན་ཁང་གི་སྨན་པ་བསོད་ནམས་ལགས་སུ་བཅར་འདྲི་ཞུས་པར། ཁོང་གིས་ཀྲི་པིའི་ནད་གཞི་དེ་བཞིན་རང་རེའི་སྤྱི་ཚོགས་ནང་དུས་ཡུན་རིང་པོའི་དཀའ་ངལ་ཞིག་ཆགས་ཡོད་པ་དང། དེ་བཞིན་ནད་གཞི་འདིར་དུས་ཐོག་སྔོན་འགོག་དང་སྨན་བཅོས་བྱུང་ན་ནད་གཞི་རྩ་མེད་དུ་འགྲོ་རྒྱུ་ཡོད་པ་ཞིག་ཡིན་སྟབས་ལས་འགུལ་འདི་ལྟར་རྩོམ་དགོས་གལ་ཡིན་པའི་སྐོར་ལ། ཀྲི་པིའི་རྩ་འགོག་གི་ལས་གཞི་དེ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་དམིགས་བསལ་གྱིས་རྒྱ་གར་ནང་ཡོད་པའི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཐོག་མ་དེ་ཉིས་སྟོང་བཅུ་བདུན་ལོ་ལ་འགོ་ཚུགས་ཡོད་རེད། དེ་ད་ལྟ་ད་ང་ཚོ་དབྱིན་སྐད་ནང་ལོགས་ཡིན་པ་ཡིན་ན Zero TB in Tibetan Kids ཞེས་ཐ་སྙད་དེ་བཏགས་ཡོད་རེད། གནང་དགོས་པའི་རྒྱུ་མཚན་གཙོ་བོ་དེ་ཏྲི་བྷི་ནད་གཞི་དེ་བོད་པའི་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་ཆེན་པོ་ཞིག་རེད། རྩ་བའི་ནད་གཞི་གཞན་པ་རིགས་འདི་ཡོད་དེ་དམིགས་བསལ་གྱི་ད་ཅིག་ཕོ་སྐྲན་རེད་ཨ་ནི་ད་མི་ཤེས་པའི་མཆིན་པའི་གཉན་ཚད་གྱི་ཅིག་ནད་གཞི་དེ་འདྲ་ཡོད་དེ་ནི་ཀྲི་པི་ནད་གཞི་དེ་ད་ཁོ་སངས་དྲག་འགྲོ་ཡས་ཀྱི་ན་ཚ་ཞིག་རེད་ད་དེའི་ཐོག་ནས་ཡང་ང་ཚོ་ཤུགས་ཐེག་པ་ཞིག་རྒྱབ་ཆེད་ད་ཅིག་མཉམ་རུབ་ཐོག་ནས་ནུས་པ་སྤུངས་ཆེད་ལ་དགོན་སྡེ་ཁག་དང་ཡང་ཅིག་བསླབ་གྲྭ་ཁག་དང་ཚང་མ་ལ་ད་ཅིག་སྨན་ཁང་ཁག་རེད་ད་ཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་གཞུང་འབྲེལ་ཚོགས་པ་ཚང་མ་ལ་གཅིག་མཉམ་རུབ་ཐོག་ནས་དེ་ཐོག་ལ་ཡ་གཅིག་དཀའ་ལས་བརྒྱབ་པ་ཡིན་ན་འབད་བརྩོན་ཞིག་གནང་བ་ཡིན་ན་ཏན་ཏན་ང་ཚོ་གཅིག་ཉེ་བའི་ཆར་ལ་ཡ། ལོ་བཅུ་བཅུ་གྲངས་ནང་ལོགས་ལ་ཡ་ཀྲི་པི་དེ་རྩ་མེད་བཟོ་ཡ་གི་གཅིག་རེ་བ་ཞིག་འདུག

བརྟག་དཔྱད་མ་བྱས་པའི་ཕྱིར། ན་ཚ་ར་མ་འཕྲོད་པར་བྱེད། དུགས་ལྷག་འགྲོ་བ་ཡིན་ན་རིམ་པས། ད་ནད་པ་གཅིག་ནས་གཅིག་ལ་ཡང་ན་ཚ་ཕར་ཚུར་ཁྱབ་བྱས་གློ་བུར་དུ་ཡང་ཅིག་མི་མང་པོ་ཞིག་ནད་པ་བྱས་ཡོད་ཀྱི། ཁོང་ཉེན་ཁ་ཅིག་ཆགས་སྐོར་ལ། བྱས། ད་ཅིག་རྩ་འགོག་གི་ཅིག་བསམ་བློ་བཏང་བ་ཡིན་ན། རྩ་འགོག་ཐོག་ལ་བསམ་བློ་བཏང་བ་ཡིན་ན་ཨ་ནི། གོམ་པ་ལྟར་མ་བཟུང་ནས་ཐེ་བ་ཞིག་རྒྱག་དགོས་ཀྱི་ཡོད་རེད་བྱས་ཙང་ད་ང་ཚོ་དེ། ད་ལས་གཞི་འདི་ཡལ་ད་འདི་ཐོག་ལ་གོམ་པ་ལྟར་མ་བཟུང་ན་ཅིག་ང་ཚོ་རྒྱབ་དགོས་ཀྱི་ཡོད་རེད། ད་ལྟའི་ཆར་ལ་གྲུབ་འབྲས་ག་ལ་ག་ཚད་ཡག་པོ་ཞིག་ཐོན་ཡོད་ནའང།
དེ་བཞིན་ལས་གཞི་འདི་བཞིན་བཙན་བྱོལ་བོད་མི་འདུས་སྡོད་ས་གནས་གང་དག་ལ་ཁྱབ་ཐུབ་ཡོད་པའི་སྐོར་ལ་ཁོང་གིས་མུ་མཐུད་གསུང་དོན།
ད་ལྟ་ང་ཚོ་ཅིག་རྒྱ་གར་ནང་ལ་མ་གཏོགས་ཕྱི་ལོགས་འདི་པ་ད་ཅིག་བལ་ཡུལ་རེད་འབྲུག་འདི་པ་ང་ཚོ་འགྲོ་བའི་གོ་སྐབས་རག་ཡོད་མ་རེད། ད་ལྟ་རྒྱ་གར་ནང་ལོགས་རང་ལ་ཡང་ང་ཚོ་ད་ལྟ་སླབ་གྲྭ་ཁ་ཤས་ཤིག་ལྷག་འདུག་དམིགས་བསལ་གྱི་ལྷོ་ཕྱོགས་འདི་པ། ཀྲི་ཀོ་ལི་ཡ་དེ་ནང་ལོགས་ལ་ཡ་མ་བྲོས་ཀྱི་ཆ་ཤས་ཡོད་དེ་ནས་ནད་ཡམས་རྐྱེན་པས་ཀྱི་དེ་བསམ་བཞག་བོ་ཁྱེད་རེད་ད་ལྟའི་ཆར་ལ་དེ་འདས་པའི་ལོ་གསུམ་ལ་བོ་རེད་ལོ་གསུམ་ནང་ལོགས་ལ་ཡ་སྟབས་མི་འབོར་ཁྱོན་བསྡོམས་ང་ཚོ་གི་དེ་བསླབ་གྲྭ་ཁག་རེད་དགོན་སྡེ་ཁག་རེད་ད་ག་ནང་བཞིན་འབྲེལ་ཡོད་ལས་བྱེད་རེད་བ་བསླབ་གྲྭ་ཁག་དང་དགོན་སྡེ་ཁག་ལ་ཡོད་རྒྱུ་ཁོ་རང་ཚོ་ནང་ལོགས་ལ་ཡ་དེ་ཁྱོན་བསྡོམས་ཁྲི་གཅིག་ལྷག་ཟིན་ཚུལ་འདུག་བརྟག་དཔྱད་བྱས་ཚར་རེད་ཨ་དེ་ནང་ལོགས་ལ་ཡ་ཀྲི་པི་ནད་གཞི་ར་འཕྲོད་བྱུང་ཡས་ག་ལ་ང་ཙམ་བྱུང་ཡོད་རེད། དེ་བྱས་ལས་ང་ཚོ་དེ་ཀྲི་པི་ཁོ་ན་ཚ་གཅིག་པོ་གཅིག་པོ་ཙམ་མ་ཡིན་པ་བྱས་ཡང་ཅིག་ཀྲི་པི་གི་ད་ཅིག་མི་ནད་རྟགས་མེད་མཁན་གཅིག་ལ་ཡང་ཀྲི་པི་འབུ་སྲིན་ནང་དུ་ཡོད་མེད་དེ་འདྲའི་བརྟག་དཔྱད་བྱེད་དགོས་རེད། ད་འབུ་སྲིན་ཡོད་པ་ཅིག་ར་འཕྲོད་པ་ཡིན་ན་ཁོ་རང་ཚོ་གི་ཡང་ད་ཅིག་འབུ་སྲིན་དེ་ད་འགོག་ཐབས་བྱ་ཡ་ལ་ཡང་སྨན་ཞིག་བཏང་དགོས་རེད་བ་ཟླ་བ་བཞི་རིང་སྨན་བཏང་དགོས་ཀྱི་ཡོད་རེད། ལས་གཞི་དེ་བ་ལ་དོན་རྐྱེན་དེ་འདྲས་ཡོད་རེད།

བཞིན་བརྟག་དཔྱད་གྲུབ་ས་རེད་ལགས།
གཞན་ཡང་བདེ་ལེགས་སྨན་ཁང་གིས་སྤེལ་བཞིན་པའི་ཀྲི་པི་རྩ་འགོག་གི་ལས་འགུལ་དེས་ད་བར་དུ་གྲུབ་འབྲས་ཅི་ཞིག་ཐོན་ཡོད་པའི་སྐོར་ལ་ཨེམ་ཆི་བསོད་ནམས་ལགས་ཀྱིས་དེ་ལྟར་གསུངས་གནང་སོང། ལགས། ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡང་ད་ང་ཚོ་དེ་གྲངས་ཐོ་དེ་འདྲས་ཏོག་ཙམ་བལྟས་སྡོད་དུས་སྐབས་སུ་ཡར་རྒྱས་འགྲོ་བའི་ཞིག་སྣང་བ་འདྲ་བོ་ཞིག་འདུག་ད་ཉིས་སྟོང་བཅུ་བཅུ་གཉིས་དེ་བར་ང་ཚོ་དེ་བོད་པའི་གི་སྤྱི་ཚོགས་ནང་ལོགས་ལ་ཡང་དམིགས་བསལ་རྒྱ་གར་ནང་ལ་ཡོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་ཀྲི་པི་གི་གྲངས་ཀ་དེ་ཧང་སངས་ཡང་མཐོ་པོ་རེད་ཤག། རྒྱལ་སྤྱིའི་གི་ཀྲི་བིའི་ཚད་གཞི་དང་བསྡུར་བ་ཡིན་ན་དེའི་སྐབས་སུ་ཉིས་སྟོང་བཅུ་གཉིས་ཀྱི་སྐད་ཆ་ཞིག་ཡོད་རེད། ཉིས་སྟོང་བཅུ་གཉིས་ལོ་ལ་ཡང་ང་ཚོའི་གི་གཅིག་བོད་པའི་སྤྱི་ཚོགས་ནང་ལོ་ལ་ཀྲི་བི་གི་གྲངས་ཀ་དེ་ལྡབ་དྲུག་གི་མང་བ་ཆགས་ཀྱི་འདུག། ད་ད་ལྟ་ཉིས་སྟོང་བཅོ་ལྔ་བཅུ་དྲུག་བཅུ་བདུན་བྱས་དེ་ནས་མར་ཡང་གཅིག་ཁོ། ཚད་གཞི་དེ། བརྒྱ་ཆ་ཉི་ཤུ། བཅོ་ལྔ་ཉི་ཤུ་བར་ལ་ཡར་ལོ་རེ་ལ་ཡར་མར་ཆག་ཡོང་འདུག། ད་དེ་ཆག་ཡ་གི་གོ་བོ་རྒྱུ་མཚན་མང་པོ་ཞིག་རེད་ད་ང་ཚོ་སྨན་བཅོས་སྨན་ཁང་ལ་སྨན་བཅོས་བྱེད་སྒོ་དེ་དེ་ལས་ལྷག་ལ་སྤྱི་ཚོགས་ནང་ལོ་ལ་ཡར་ཁོ་ཅིག་ཉེན་ཚབས་ཆེ་བའི་མི་འབོར་ནང་ལོ་ལ་ཡར་ཕྱིན་ཡོད་ཁོ་ཚོ་ཡོད་ས་ལ་ཕྱིན་བྱས་བརྟག་དཔྱད་སྔ་ས་ནས་བྱེད་ཡ་དེ་ཨ་ནི་ཁོ་རང་ཚོ་ལ་ཡར་སྨན་བཅོས་ཀྱི་མཐུན་རྐྱེན་སྦྱར་ཡ་དེ་ཨ་ནི་སྨན་བཅོས་ཏག་ཏག་བཏང་གི་ཡོད་མེད་དེ་ཞིབ་ཕྲ་ཐོག་ནས་ཅིག་སྟངས་འཛིན་བྱེད་སྒོ་ལ། ང་ཚོ་སྐད་ཅིག་བལྟ་གི་ཡོད་མེད་དེ་དེ་ད་དཀའ་ལས་ཅིག་མང་ཆེ་ད་ཅིག་རེད་འདུག་དེ་ཐོག་ལ་ཡང་ཁོ་སྨན་བཅོས་བྱེད་སྒོ་ཅིག་མ་ཡིན་པ་ཅིག་ཡང་ཅིག་སྔོན་འགོག་གི་ལས་གཞི་དེ་འདྲ་མང་པོ་སྤེལ་ཡོད་རེད། དེ་ག་ནང་བཞིན་དེ་སྨན་ཁང་ཁག་ལ་ཡང་ད་སྨན་གྱི་མཐུན་རྐྱེན་རེད་བརྟག་དཔྱད་ཀྱི་མཐུན་རྐྱེན་དེ་ཚོ་ཡང་ཅིག་སྙེ་མ་རྩེ་ནས་གང་ལ་གང་འཚམ་ཡར་རྒྱས་འགྲོ་ཡོད་རེད། ལས་བྱེད་རྣམ་པ་ཚོ་ད་ཨེམ་ཆི་ཡིན་ན་རེད་སྨན་པ་ཚོ་ཡིན་ན་རེད་ཁོ་རང་ཚོ་ངོས་ནས་ཡང་ཅིག་སྐུ་ལས་མང་པོ་ཞིག་སྐྱོན་ཡོད་རེད། དེ་གྱི་རྐྱེན་པས་ཀྱི་ཉེ་བའི་ཆར་ལ་ཡང་གྲངས་ཀ་ཅུང་སྟབས། ཉུང་ཉུང་འགྲོ་གི་འདུག་ཡིན་ནའི་ད་ལྟ་ཡིན་པ་ཡིན་ནའི་ད་ཅིག་རྩ་འགོག་གི་བསམ་བློ་བཏང་བ་ཡིན་ན་ད་ལྟའི་གོམ་པ་མང་པོ་ཞིག་རྒྱབ་ཡ་ལྷག་ཞེས་ལབ། དེ་དང་ཕྱོགས་མཚུངས་དེ་ལྟ་བུའི་ཀྲི་བི་རྩ་འགོག་གི་ལས་འགུལ་དེ་བཞིན་རྒྱ་གར་ནང་རིན་མེད་ཐོག་ནས་ཐོག་མར་བདེ་ལེགས་སྨན་ཁང་གིས་སྤེལ་ཡོད་པ་དང། དེ་བཞིན་ཕྱི་ནང་སྤྱི་ཚོགས་གང་ས་ནས་ལས་འགུལ་དེར་བསྔགས་བརྗོད་ཀྱང་ཐོབ་ཡོད་པ་ཁོང་གིས་འདི་ལྟར་གསུངས་གནང་སོང། ལའང་ད་ལྟའི

བསྔགས་བརྗོད་དེ་འདྲ་མང་པོ་བྱས་ཡོང་གི་འདུག་ད་དེའི་ཐོག་ལ་ཡང་ང་ཚོས་ཀྱི་ད་ལྟ་དེ་ལ་བོར་བ་ད་ང་ཚོས་ཀྱི Publication ནས་བོར་བ་ད་ཅིག་དུས་དེབ་དེ་པ་དེ་གལ་ཆེ་གི་དུས་དེབ་དེ་པ་ད་ང་རང་ཚོས་ཀྱི་ཉམས་མྱོང་རེད་ད་ཅིག་གྲངས་ཐོ་དེ་འདྲའི་ག་འདྲའི་ཐོན་ཡོད་མེད་སྤྱི་བདེ་གྱི་ལས་གཞི་དེ་ལྟ་བུ་བརྩམས་བྱས་ཨ་ནི་འགོ་བཙུགས་བྱས་ད་ལྟའི་ཆར་ལ་ཡང་མཁས་པ་ག་ཚོད་བཀྲོལ་ཡོད་མེད་གྲུབ་འབྲས་བཟང་པོ་ག་འདྲ་ཐོན་ཡོད་མེད་དེ་ཚང་མ་ང་ཚོས་ཀྱིས་ད་གཙོ་བོ་ཕ་གི་ལ Johns Hopkins བརྒྱུད་ནས་དེ་འདྲའི་ཅིག་དུས་དེབ་ནང་ལོ་ལ་ཡང་དེ་འདྲའི་ཅིག་གྲངས་ཐོ་དཔར་ཐུབ་པ་བྱུང་ཡོད་རེད། དེ་ལ་ཡང་ཡང་ཅིག་ས་ཕྱོགས་ག་བ་ག་ས་ནས་ད་ཅིག་ལྟོས་རེ་བཏང་ངེས་ད་བསྔགས་བརྗོད་ཞུ་མཁན་མང་པོ་ཅིག་ཡོང་བསྡད་ཀྱི་འདུག་ལ། ད་ལྟའི་ཆར་ཀྲི་བི་རྩ་འགོག་གི་ལས་འགུལ་འདི་བཞིན་གཙོ་བོ་བོད་མི་འདུས་སྡོད་ཀྱི་སློབ་གྲྭ་ཁག་དང་དགོན་སྡེ་གྲྭ་ཚང་ཁག་ལ་ཆེད་བསྐྱོད་ཀྱིས། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཚོགས་སྡེ་རེ་རེའི་ཁོངས་ནས་ཆ་སྙོམས་ཀྲི་བིའི་ནད་པ་བཞི་ལྷག་ཐོན་ཡོད་པར་སྨན་བཅོས་དང་གསོལ་སྨན་སྦྱོར་སྤྲོད་ཀྱིས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་དེ་སྔའི་ས་གནས་ཁག་ལ་བསྐྱར་དུ་ཆེད་བསྐྱོད་ཀྱིས་བརྟག་དཔྱད་བྱས་པ་བརྒྱུད་དེ་སྔ་ལས་ནད་པ་ཇེ་ཉུང་དུ་ཕྱིན་ཡོད་པ་རེད་འདུག་ལ་སླར་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བརྟག་དཔྱད་སྐབས་ཀྲི་བིའི་ནད་པ་ཇེ་ཉུང་དུ་ཕྱིན་པའི་གྲུབ་འབྲས་ཐོན་ཡོད་པ་རེད་འདུག། གཞིས་བྱེས་ཀྲི་བི་རྩ་འགོག་གི་ལས་འགུལ་དེར་ཨ་རིར་རྟེན་གཞི་བྱས་པའི་ཇོན་ཧོབ་ཀིན་གཙུག་ལག་སློབ་གྲྭ་ཆེན་མོའི་དཔལ་འབྱོར་གྱི་མཐུན་འགྱུར་འོག་བདེ་ལེགས་སྨན་ཁང་གི་ལས་འཆར་དེ་ཚོགས་ཆུང་ཟུར་འཛུགས་ཀྱི་ལས་དོན་གཉེར་བཞིན་པ་ཡིན་པ་བཤད་འདུག་རྒྱ་གར་དྷརམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན། The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། རྒྱ་གར་རྒྱལ་ཡོངས་གྲོས་ཚོགས་ཀྱི་སྲིད་དོན་ཚོགས་པ་སྣ་མང་གི་ཚོགས་ཆུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱ་གར་གྱི་གཟེངས་རྟགས་མཐོ་ཤོས་རྒྱ་གར་གྱི་ནོར་བུ་ཟེར་བ་དེ་འབུལ་དགོས་པའི་འབོད་སྐུལ་གནང་ཡོད་པའི་སྐོར་ལ་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་དུ་ཐོན་པའི་གནས་ཚུལ་རྣམས་ཕུན་ཚོགས་ཚེ་རིང་ལགས་ནས་ཕབ་སྒྱུར་དང་སྙན་སྒྲོན་ཞུ་གནང་གི་རེད། རྒྱ་གར་རྒྱལ་ཡོངས་གྲོས་ཚོགས་ཀྱི་སྲིད་དོན་ཚོགས་པ་སྣ་མང་གི་འཐུས་མི་ཉི་ཤུ་ལས་གྲུབ་པའི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གིས་རྒྱ་གར་གཞུང་གིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡུལ་དེའི་གཟེངས་རྟགས་མཐོ་ཤོས་རྒྱ་གར་གྱི་ནོར་བུ་ཟེར་བ་དེ་འབུལ་དགོས་པ་དང། ྋགོང་ས་མཆོག་ལ་རྒྱ་གར་རྒྱལ་ཡོངས་གྲོས་ཚོགས་གོང་འོག་གཉིས་ཀྱིས་གསུང་བཤད་བཀའ་སློབ་གནང་དུ་འཇུག་རྒྱུར་གནོན་ཤུགས་གནང་རྒྱུའི་ཐག་གཅོད་གནང་བཞག་ཚོགས་ཆུང་དེས། ཨ་མི་རི་ཀའི་གཞུང་གིས་བོད་དོན་ཐོག་ལ་འཛིན་པའི་སྲིད་བྱུས་དང། རྒྱབ་སྐྱོར་གྱི་ཁྲིམས་གཞི་ཞིག་གཏན་འབེབས་གནང་ཡོད་པ་ནང་བཞིན་རྒྱ་གར་གྱིས་ཀྱང་བོད་དོན་ཐོག་ལ་འཛིན་རྒྱུའི་སྲིད་བྱུས་ཀྱི་ཁྲིམས་གཞི་ཞིག་གཏན་འབེབས་གནང་དགོས་པའི་གྲོས་འཆར་བཏོན་གནང་བཞག། རྒྱ་གར་གྱི་གཞུང་འཛིན་མི་དམངས་ཚོགས་པ་བི་ཇེ་པི་ཐེ་བའི་ཚོགས་པ་ཚང་མའི་འཐུས་མི་ཉི་ཤུ་མཉམ་ཞུགས་གནང་པའི་གླེང་སྟེགས་དེས་རྒྱ་གར་གྱི་མངའ་སྡེ་དང་ས་ཁུལ་འདྲ་མིན་དུ་ཡོད་པའི་བོད་མིའི་དཀའ་ངལ་སེལ་རྒྱུར་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་ཚོས་ས་གནས་སོ་སོའི་དཔོན་རིགས་རྣམས་དང་གོ་བསྡུར་བཀའ་མོལ་གནང་སྟེ་རོགས་རམ་གནང་དགོས་པའི་འབོད་སྐུལ་གནང་བཞག་རྒྱ་གར་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མིའི་ཚོགས་ཆུང་དེ་སྔ་ལོར་བསྐྱར་གསོ་བྱུང་པའི་རྗེས་ལ་ཚོགས་ཆུང་དེས་རང་ཉིད་ཀྱི་རྒྱས་འཛོམས་ཚོགས་འདུ་དང་པོ་དེ་ཉེ་དུས་གནང་ཡོད་པ་དང། ཚོགས་ཆུང་དེས་རང་ཉིད་ཀྱི་ལྷན་འཛོམས་ཀྱི་སར་བྱུང་བའི་ཐག་གཅོད་དེ་ཚོར། ལྡི་ལིར་ཡོད་པའི་རྒྱ་ནག་གི་གཞུང་ཚབ་ཁང་གིས་ལམ་སང་ལན་འདེབས་ཤིག་བྲིས་ཡོད་པ་དེའི་ནང་ལ། ཚོགས་ཆུང་དེས་བོད་རང་བཙན་གྱི་ལས་འགུལ་བྱེད་མཁན་བོད་མི་ཚོར་རོགས་རམ་སྤྲོད་པ་མཚམས་འཇོག་བྱེད་དགོས་པའི་དགོས་འདུན་བཏོན་ཡོད་འདུག། རྒྱ་ནག་གི་གཞུང་ཚབ་ཁང་དེས་དེ་འདྲའི་ལན་འདེབས་ཤིག་བྱས་ཡོད་པར་རྒྱ་གར་གྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་སྤྱི་ཁྱབ་ཡིན་པ་རྒྱལ་ཡོངས་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Sujit Kumar གྱིས། རྒྱ་མི་ཚོས་ག་རེ་ལབ་རུང་ང་ཚོ་ནི་མང་གཙོའི་རྒྱལ་ཁབ་ཀྱི་གྲོས་ཚོགས་ཤིག་གི་འཐུས་མི་ཡིན་པས། རྒྱ་མིའི་གཞུང་ཚབ་ལ་ང་ཚོར་ངོ་རྒོལ་བྱེད་ཡག་གི་གནས་བབ་ཡོད་མ་རེད། ང་ཚོར་སོ་སོའི་ཚོགས་འདུའི་སར་བྱུང་བའི་གྲོས་མོལ་གྱི་ཐག་གཅོད་དེ་ཚོ་གཏན་འབེབས་བྱ་རྒྱུའི་ཐོབ་ཐང་ཆ་ཚང་ཡོད་པ་སོང་ཙང་ང་ཚོས་ག་རེ་བྱེད་དགོས་ཀྱི་ཡོད་མེད་ཀྱི་ཐོག་ལ་རྒྱ་ནག་གི་གཞུང་ཚབ་ལ་ལམ་སྟོན་བྱ་རྒྱུའི་ཐོབ་ཐང་ཡོད་མ་རེད་གསུངས་བཞག་ཡང་སྐུ་ཞབས་ཀུ་མཱར་གྱིས་རྒྱ་གར་གྱི་ཉིན་རེའི་གསར་ཤོག Indian Express ཡི་གསར་འགོད་པར་བཀའ་མོལ་གནང་པའི་སྐབས་ལ། རྒྱ་གར་གཞུང་གིས་རྒྱ་ནག་གཅིག་ཡིན་པའི་སྲིད་བྱུས་འཛིན་གྱི་ཡོད་པས་གལ་སྲིད་ང་ཚོས་བོད་རང་བཙན་ཡིན་པའི་སྐོར་ལ་གྲོས་ཆོད་ཅིག་བཞག་པ་ཡིན་ན་ང་ཚོས་ཐལ་ཆ་ཕྲན་བུ་བྱས་པ་ཞིག་མཚོན་གྱི་རེད་ཡིན་ན་ཡང་ང་ཚོས་རྒྱ་གར་ནང་ལ་ཡོད་པའི་བོད་མི་ཚོར་འཕྲད་པའི་དཀའ་ངལ་དེ་ཚོ་རྒྱ་གར་གཞུང་དང་ས་གནས་ཀྱི་གཞུང་ཚོས་སེལ་དགོས་པའི་འབོད་སྐུལ་བྱེད་ཀྱི་ཡོད་པ་དང་རྒྱ་གར་གྱི་ཆུ་བོ་མང་པོ་ཞིག་གི་འབྱུང་ཁུངས་བོད་ཡིན་སྟབས་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱ་རྒྱུ་དེ་ང་ཚོ་རྒྱ་གར་ལ་གལ་འགངས་ཆེན་པོ་ཆགས་ཀྱི་ཡོད་རེད་བྱས་ཙང་ང་ཚོས་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱ་རྒྱུ་དེ་གཙིགས་སུ་འཛིན་གྱི་ཡོད་ཅེས་གསུངས། ཟླ་བ་འདིའི་འགོ་སྟོད་དུ་རྒྱ་གར་རྒྱལ་ཡོངས་གྲོས་ཚོགས་ཆེན་མོའི་བོད་དོན་གླེང་སྟེགས་ཀྱི་ལྷན་འཛོམས་ཤིག་གནང་ཡོད་པ་དེའི་སར་སྐུ་ཞབས Kumar གྱིས་རྒྱ་ནག་གི་ཀླ་ཀློའི་དམར་ཤོག་ཚོགས་པས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ཀྱི་ཐད་ལ་ཐེ་བྱུས་བྱེད་ཀྱི་ཡོད་པ་དེར་ཐུགས་འཚབ་ཡོད་ལུགས་དང ྋགོང་ས་མཆོག་གི་ཡང་སྲིད་ངོས་འཛིན་ཞུ་སྟངས་དང་འབྲེལ་བའི་གནད་དོན་དེ་ནི ྋགོང་ས་མཆོག་ཉིད་དང། བོད་མི་ཚོས་ཐག་གཅོད་གནང་རྒྱུའི་གནད་དོན་ཞིག་ཡིན་ལུགས་གསུངས་བཞག་ལྷན་འཛོམས་དེའི་མཛད་རིམ་ལྟར་བྱས་པ་ཡིན་ན་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་གཞོན་པ་ཟུར་པ་ཡིན་པ་དེང་སང་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་ཡིན་པ་སྐུ་ཞབས་སུ་ཤིལ་ཀུ་མར་མོ་དི་ཡིས། ཨ་མི་རི་ཀས་བོད་ཀྱི་སྲིད་བྱུས་དང་རྒྱབ་སྐྱོར་གྱི་ཁྲིམས་གཞི་ཟེར་བ་ཞིག་གཏན་འབེབས་གནང་ཡོད་པ་ནང་བཞིན་རྒྱ་གར་གྱིས་ཀྱང་དེ་འདྲའི་ཁྲིམས་གཞི་ཞིག་གཏན་འབེབས་གནང་རྒྱུར། ཁྲིམས་འཆར་གྱི་ཟིན་བྲིས་ཤིག་ངོ་སྤྲོད་གནང་ཡོད་པའི་ཐོག་ལ ྋགོང་ས་མཆོག་ལ། རྒྱ་གར་རྒྱལ་ཡོངས་གྲོས་ཚོགས་གོང་འོག་གཉིས་ཀྱི་ཟུང་འབྲེལ་ལྷན་འཛོམས་ཤིག་ལ་གསུང་བཤད་གནང་དུ་འཇུག་དགོས་པའི་དགོས་འདུན་ཡང་བཏོན་གནང་བཞག ྋགོང་ས་མཆོག་ལ་རྒྱ་གར་རྒྱལ་ཡོངས་གྲོས་ཚོགས་ཆེན་མོའི་དབུས་ཚོགས་ཁང་ཆེན་མོའི་ནང་ལ་གདན་ཞུ་གནང་སྟེ་གྲོས་ཚོགས་ཀྱི་འཐུས་མི་ཚོར་བཀའ་སློབ་གནང་དུ་འཇུག་རྒྱུར། བོད་ཀྱི་གླེང་སྟེགས་དེས་རྒྱ་གར་རྒྱལ་ཡོངས་གྲོས་ཚོགས་འོག་མ་ལོག་ས་བྷའི་ཚོགས་གཙོ་སྐུ་ཞབས་ཨོམ་བིར་ལ་དང། རྒྱལ་ཡོངས་གྲོས་ཚོགས་གོང་མའི་ཚོགས་གཙོ་སྐུ་ཞབས་ཇག་དིབ་དཱན་ཀར་གཉིས་ལ་འབོད་སྐུལ་གནང་འཆར་ཡོད་འདུག། རྒྱ་གར་བྱང་ཤར་གྱི་མངའ་སྡེ་ཨ་རུ་ན་ཅཱལ་པར་དེཤ་ནས་ཡིན་པའི། གཞུང་འཛིན་མི་མང་ཚོགས་པའི་འཐུས་མི་སྐུ་ཞབས་ཏཱ་པིར་གའོ་ཡིས། རྒྱ་གར་ནང་ལ་བོད་ཀྱི་གནད་དོན་དང་འབྲེལ་བའི་གོ་རྟོགས་རྒྱ་ཆེ་རུ་གཏང་རྒྱུར། རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པས་ལྡི་ལིའི་ནང་ལ་མི་མང་གི་དམིགས་བསལ་འདུ་འཛོམས་ཆེན་པོ་ཞིག་སྐོང་ཚོགས་གནང་དགོས་པའི་དགོངས་འཆར་གནང་བཞག་ལྷན་འཛོམས་དེའི་ནང་ལ་མཉམ་ཞུགས་གནང་མཁན་རྒྱ་གར་གྱི་གཞུང་འཛིན་མི་མང་ཚོགས་པའི་འཐུས་མི་གཞན་པའི་ཁོངས་སུ། སྐུ་ཞབས Rajendra Agarwal དང Ashok Bajpai། ལེ་ཧར་སིང་སི་རོ་ཡ། བྷི་ནེ་དི་ནུ་ཏེན་དུལ་ཀར་བཅས་ཡོད་འདུག་འབྲས་ལྗོངས་ནས་ཡིན་པའི་རྒྱ་གར་རྒྱལ་ཡོངས་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཧི་ཤེ་ལ་ཆུང་པས། གྲོས་ཚོགས་ཀྱི་འཐུས་མི་ཚོས་རྒྱ་གར་གྱི་གཟེངས་རྟགས་མཐོ་ཤོས་རྒྱ་གར་གྱི་ནོར་བུ་ཟེར་བ་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འབུལ་དགོས་པའི་ཟུང་འབྲེལ་གྱི་སྙན་ཞུ་དེ་ངོ་སྤྲོད་གནང་ཡོད་པ་དང། བོད་དོན་རྒྱབ་སྐྱོར་ཚོགས་པ་དེས་རྒྱ་གར་གཞུང་ལ་འབུལ་རྒྱུའི་སྙན་ཞུ་ཞིག་ཟིན་བྲིས་གནང་རྒྱུའི་ཐག་གཅོད་གནང་བཞག་རིང་མིན་སྤྱི་ཟླ་དགུ་པའི་ཚེས་གཉིས་ཀྱི་ཉིན་བཙན་བྱོལ་སྒྲིག་འཛུགས་ཀྱིས་བོད་ཀྱི་མང་གཙོའི་དུས་ཆེན་ལ་སྲུང་བརྩི་ཞུ་འཆར་ཡོད་པ་དེའི་སར་རྒྱ་གར་རྒྱལ་ཡོངས་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་རྣམས་མཉམ་ཞུགས་གནང་རྒྱུ་དང་བོད་མི་མང་གི་སྤྱི་འཐུས་ལྷན་ཁང་གི་ཚོགས་དུས་རྗེས་མ་དེ་རིང་མིན་ཟླ་བ་དགུ་པའི་ཚེས་བདུན་ནས་ཚེས་བཅུ་དྲུག་བར་འཚོགས་ཀྱི་ཡོད་པ་དེའི་སར་རྒྱ་གར་གྱི་ཚོགས་མི་རྣམས་ཀྱང་མཉམ་ཞུགས་གནང་རྒྱུའི་ཐག་གཅོད་གནང་བཞག། བོད་དོན་རྒྱབ་སྐྱོར་ཚོགས་པའི་གླེང་སྟེགས་ཀྱི་སྤྱི་ཁྱབ་སྐུ་ཞབས་ཀུ་མར་གྱིས་རྒྱ་གར་གྱིས་བོད་ཀྱི་སྲིད་བྱུས་ཀྱི་ཁྲིམས་གཞི་གཏན་འབེབས་གནང་སྟེ་བོད་ཀྱི་དཀའ་རྙོག་སེལ་རྒྱུར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བཙན་བྱོལ་སྒྲིག་འཛུགས་ཀྱི་སྐུ་ཚབ་ཀྱིས་རྒྱ་ནག་གཞུང་དང་མཉམ་དུ་གྲོས་མོལ་སླར་གསོ་ཡོང་བར་བརྒྱུད་སྐུལ་དང་སྐུལ་འདེད་གནང་མཁན་རྒྱ་གར་གྱི་ཕྱི་སྲིད་ལས་ཁུངས་ཀྱི་ནང་ལ་བོད་ཀྱི་དམིགས་བསལ་འབྲེལ་མཐུད་པ་ཞིག་བསྐོ་བཞག་གནང་དགོས་རྒྱུར་ཁོང་གིས་ཁོང་གི་སྐུ་སྒེར་གྱི་ངོས་ནས་ཁྲིམས་འཆར་ཞིག་ཕུལ་བཞག་ཁྲིམས་འཆར་དེའི་ནང་ལ་བོད་ཀྱི་དམིགས་བསལ་འབྲེལ་མཐུད་པ་དེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པས་བོད་ཀྱི་བླ་སྤྲུལ་རྣམས་ངོས་འཛིན་ཞུ་ཕྱོགས་ཀྱི་ཐོག་ལ་རྒྱ་ནག་གིས་ཐེ་ཇུས་བྱེད་ཀྱི་ཡོད་པ་དེར་ངོ་རྒོལ་གནང་མཁན་རྒྱལ་སྤྱིའི་ཕྱི་འབྲེལ་འཐབ་ཇུས་ཀྱི་མི་སྣའི་ལས་ཁང་ཞིག་ཀྱང་སྒྲིག་འཛུགས་གནང་དགོས་པ་དང་རྒྱ་གར་གཞུང་གིས་བོད་མི་སྐྱབས་བཅོལ་བའི་མང་གཙོའི་ལས་འགུལ་གྱི་ཆེད་དུ་ལོ་ལྟར་རང་ཉིད་ཀྱི་འགྲོ་གྲོན་འཆར་རྩིས་ནང་ལ་རོགས་དངུལ་ཌོ་ལར་ས་ཡ་གསུམ་ཟུར་བཅད་གནང་དགོས་པའི་དགོས་འདུན་ཡང་བཏོན་གནང་ཡོད་པའི་གནས་ཚུལ་ཐོན་ཤག་གནས་ཚུལ་འདི་སྙན་སྒྲོན་ཞུ་མཁན་ཕུན་ཚོགས་བཙུན་ཡིན། འདི Voice of America ཡི་རྒྱང་སྲིང་རླུང་འཕྲིན་ཁང་ཡིན། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་བརྡ་ཆད་གཏན་འབེབས་ལྷན་ཚོགས་ཀྱིས་ད་བར་ཤེས་ཡོན་དང་ཆབ་སྲིད་འཛིན་སྐྱོང་ཁོར་ཡུག་དང་འཕྲུལ་རིག་སོགས་ཀྱི་ཐ་སྙད་ཆིག་འབུམ་བདུན་ཁྲི་ལྷག་ཙམ་ཞིག་བོད་སྐད་ཀྱི་ནང་ལ་གཏན་ལ་ཕབ་ཡོད་པའི་སྐོར་ལ་བསྟན་འཛིན་དབང་འདུས་ལགས་ཀྱིས་བཏང་བའི་གནས་ཚུལ་དེ་གསན་རོགས་གནང།

ཨོ་སི་ཀྲོ་ལི་ཡའི་ནང་ལ་རྒྱལ་ཁབ་བཅུ་བདུན་ཙམ་མཉམ་ཞུགས་ཡོད་པའི་དམག་དོན་སྦྱོང་བརྡར་གཞི་རྒྱ་ཆེན་པོ་ཞིག་བྱེད་རྒྱུའི་འགོ་འཛུགས་བྱེད་ཀྱི་ཡོད་པའི་སྐོར་ལ་འདི་ག་ལུང་རིག་འཛིན་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་བྱས་པ་ཅིག་གསན་རོགས་གནང།
དེང་སྐབས་རྒྱ་ནག་དང་ནུབ་ཕྱོགས་རྒྱལ་ཁབ་བར་གྱི་འགལ་བ་དེ་ཇེ་ཆེར་འགྲོ་བཞིན་ཡོད་དུས་ཨོ་སི་ཀྲོ་ལི་ཡའི་ནང་རྒྱལ་ཁབ་བཅུ་བདུན་ཙམ་མཉམ་ཞུགས་ཡོད་པའི་དམག་དོན་སྦྱོང་བརྡར་གཞི་རྒྱ་ཆེན་པོ་ཞིག་བྱེད་འགོ་བཙུགས་ཡོད་པ་དང་དམག་དོན་སྦྱོང་བརྡར་དེ་འཇར་མ་ནི་དང་ཉི་ཧོང་དེ་ག་ནང་བཞིན་ལྷོ་ཀོ་རི་ཡས་ཐེངས་དང་པོ་ཆ་ཤས་ཆ་ཚང་ལེན་བཞིན་ཡོད་པ་རེད། གཟའ་འཁོར་འདིའི་རེས་གཟའ་པ་སངས་ཉིན་ཨོ་སི་ཀྲོ་ལི་ཡ་དང་ནེ་ཀྲོ་དམག་དོན་སྒྲིག་འཛུགས་ཀྱི་རྒྱལ་ཁབ་ཚོས་གཞི་རྒྱ་ཆེ་བའི་དམག་དོན་སྦྱོང་བརྡར་དེ་བྱེད་འགོ་བཙུགས་ཡོད་པ་དང། གོང་ཞུས་དམག་དོན་སྦྱོང་བརྡར་ལ་རྒྱལ་ཁབ་བཅུ་བདུན་ཙམ་གྱིས་མཉམ་ཞུགས་བྱེད་བཞིན་ཡོད་པ་དང། སྦྱོང་བརྡར་དེ་ཨོ་སི་ཀྲོ་ལི་ཡའི་བྱང་ཕྱོགས་ས་གནས་ཁུལ་ལ་ཟླ་བ་འདིའི་ཕྱི་ཚེས་བཅུ་དགུ་ནས་ཟླ་བ་རྗེས་མའི་ཕྱི་ཚེས་བརྒྱད་བར་བྱ་འཆར་ཡོད་པ་རེད། ཐེངས་འདིའི་དམག་དོན་སྦྱོང་བརྡར་ལ་འཇར་མ་ནི་དང་ཉི་ཧོང་དེ་ག་ནང་བཞིན་ལྷོ་ཀོ་རི་ཡ་སོགས་ཀྱིས་ཐེངས་དང་པོར་མཉམ་ཞུགས་ཆ་ཚང་བ་བྱེད་ཀྱི་ཡོད་པ་རེད། དེ་བཞིན་དེང་སྐབས་རྒྱ་ནག་དང་ཨ་རིའི་མཐུན་ཕྱོགས་རྒྱལ་ཁབ་བར་ཐེ་ཝན་གྱི་གནད་དོན་དེ་ལ་མི་མཐུན་པའི་འགལ་བ་ཇེ་ཆེར་འགྲོ་བཞིན་པའི་སྐབས་སུ་དམག་དོན་སྦྱོང་བརྡར་དེ་བྱེད་འགོ་བཙུགས་ཡོད་ཅིང། ཟླ་བ་འདིའི་འགོ་སྟོད་ལ་ཨ་མེ་རི་ཁའི་གྲོས་ཚོགས་འོག་མའི་ཚོགས་གཙོ་ལྕམ་ནེན་སི་པི་ལོ་སི་ཐེ་ཝན་ལ་འཚམས་གཟིགས་གནང་བའི་རྗེས་སུ་རྒྱ་ནག་བཅིངས་འགྲོལ་དམག་གིས་ཐེ་ཝན་གྱི་ཉེ་འཁོར་ལ་དམག་དོན་སྦྱོང་བརྡར་གཞི་རྒྱ་ཆེན་པོ་ཞིག་བྱེད་འགོ་བཙུགས་ཡོད་པ་རེད། ཨོ་སི་ཀྲུ་ལི་ཡ་མཁའ་དམག་དཔུང་སྡེ་ཡིས་བཤད་དོན་ལ་གོང་ཞུས་དམག་དོན་སྦྱོང་བརྡར་དེ་དམིགས་འདུན་གཙོ་བོ་དེ་མཐུན་ཕྱོགས་རྒྱལ་ཁབ་བར་གྱི་དམག་དཔུང་ཚོ་མཉམ་ལས་བྱས་ཏེ་ལས་དོན་སྒྲུབ་རྒྱུའི་ནུས་པ་དེ་ཇེ་བཟང་དུ་གཏོང་རྒྱུ་དང་དམག་དོན་སྦྱོང་བརྡར་དེ་ག་རེ་གསལ་སྟོན་བྱེད་བཞིན་ཡོད་རེད་ཅེ་ན། རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་ཡོངས་ཀྱི་བདེ་འཇགས་གནས་སྟངས་དེ་ཇི་ཙམ་གལ་གནད་ཆེན་པོ་ཡིན་པ་དེ་ངོས་འཛིན་བྱེད་ཀྱི་ཡོད་རེད་ཅེས་བཤད་ཡོད་པ་རེད། གོང་ཞུས་དམག་དོན་སྦྱོང་བརྡར་ལ་རྒྱལ་ཁབ་འདྲ་མིན་གྱི་དམག་མི་ཁྱོན་ཉིས་སྟོང་ལྔ་བརྒྱ་ཙམ་གྱིས་མཉམ་ཞུགས་བྱེད་ཀྱི་ཡོད་པ་དང། དེ་ག་ནང་བཞིན་དམག་དོན་སྦྱོང་བརྡར་ལ་མཁའ་དམག་གནམ་གྲུ་བརྒྱ་ལྷག་ཙམ་གྱིས་མཉམ་ཞུགས་བྱེད་བཞིན་ཡོད་པའི་གནས་ཚུལ་ཐོན་ཡོད་པ་དང་འབྲེལ། དམག་དོན་སྦྱོང་བརྡར་དེ་ནེ་ཏྲོ་དམག་དོན་སྒྲིག་འཛུགས་ཀྱི་འཐུས་མི་རྒྱལ་ཁབ་ཁེ་ན་ཌ་དང་ཧྥ་རན་སི། ཇར་མ་ནི་དང་ནེ་དར་ལན། དེ་ག་ནང་བཞིན་དབྱིན་ཇི་དང་ཨ་མི་རི་ཀ་སོགས་ཀྱིས་མཉམ་ཞུགས་བྱེད་ཀྱི་ཡོད་པ་དང། དེ་ག་ནང་བཞིན་ནེ་ཏྲོ་སྒྲིག་འཛུགས་ཀྱི་ཟླ་གྲོགས་རྒྱལ་ཁབ་ནིའུ་ཛི་ལན་དང་ལྷོ་ཀོ་རི་ཡ། དེ་བཞིན་ཡུ་ནའི་ཏེད་ཨ་རབ་ཨེ་མི་རི་སོགས་ཀྱིས་མཉམ་ཞུགས་བྱེད་ཀྱི་ཡོད་པ་རེད། ཕྱོགས་མཚུངས་ཨིན་ཌོ་ནི་ཞི་ཡ་དང་རྒྱ་གར། ཉི་ཧོང་དང་མ་ལེ་ཞི་ཡ། ཧྥི་ལི་པིན་དང་སིང་ག་པོར་དེ་ག་ནང་བཞིན་ཐའེ་ཝན་སོགས་ཀྱི་མཁའ་དམག་དཔུང་སྡེས་ཀྱང་གོང་ཞུས་དམག་དོན་སྦྱོང་བརྡར་ལ་མཉམ་ཞུགས་བྱེད་ཀྱི་ཡོད་པ་རེད། འདི་ལོའི་ཟླ་བ་ལྔ་བར་ཨོ་གླིང་ནང་རྒྱལ་ཡོངས་སྲིད་བློན་འོས་བསྡུ་བྱས་པའི་རྗེས་སུ་ཡང་རྒྱ་ནག་དང་ཨོ་གླིང་གཉིས་ཀྱི་འབྲེལ་ལམ་ཇེ་བཟང་དུ་ཕྱིན་མེད་པ་དང་ཟླ་བ་འདིའི་འགོ་སྟོད་ནས་བྱས་ཏེ་རྒྱ་ནག་གཞུང་གིས་ཐའེ་ཝན་གྱི་ཉེ་འཁོར་ལ་དམག་དོན་སྦྱོང་བརྡར་བྱེད་པར་ཨོ་གླིང་གི་ཕྱི་སྲིད་བློན་ཆེན་པེ་ནི་ཝོང་གིས་མི་འདོད་པ་བྱས་པ་དེར་རྒྱ་ནག་གཞུང་གིས་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་པ་རེད། དེ་བཞིན་རྒྱ་ནག་བཅིངས་འགྲོལ་དམག་གིས་ཉི་ཧོང་གི་དཔལ་འབྱོར་ས་ཐིག་ཕྱོགས་ལ་མེ་ཤུགས་འཕུར་མདེལ་འཕེན་གཏོང་བྱས་པར་ཨ་མེ་རི་ཀ་དང་ཉི་ཧོང་དེ་ག་ནང་བཞིན་ཨོ་གླིང་གསུམ་གྱིས་སྐྱོན་བརྗོད་བྱས་ཡོད་པ་དང། རྒྱ་ནག་གཞུང་གིས་མངའ་ཁོངས་སྤྱིའི་བདེ་འཇགས་ལ་གནོད་སྐྱོན་བཏང་བཞིན་ཡོད་ལུགས་གོང་ཞུས་རྒྱལ་ཁབ་གསུམ་གྱིས་རྒྱ་ནག་ལ་སྐྱོན་བརྗོད་བྱས་ཡོད་པ་རེད། རྒྱ་ནག་གཞུང་གིས་བཤད་དོན་ལ་རྒྱ་ནག་གིས་མེ་ཤུགས་འཕུར་མདེལ་འཕེན་གཏོང་བྱེད་སའི་མངའ་ཁུལ་ལ་དཔལ་འབྱོར་ས་ཐིག་ཅེས་པ་གང་ཡང་མེད་ལུགས་དང། རྒྱ་ནག་དང་ཉི་ཧོང་གཉིས་བར་དཔལ་འབྱོར་ས་ཐིག་འཛུགས་ཕྱོགས་ཐད་ལ་གྲོས་མཐུན་གང་ཡང་བྱུང་མེད་ཅེས་བཤད་ཀྱི་ཡོད་པ་རེད། རྒྱ་ནག་གི་གྲོང་ཁྱེར་ཧྲང་ཧའེ་ནང་གི East China Normal གཙུག་ལག་སློབ་ཁང་གི་ཨོ་གླིང་རིག་པའི་སློབ་དཔོན་ཁྲེན་ཧུང་གིས་བཤད་དོན་ལ། འདི་ལོའི་དམག་དོན་སྦྱོང་བརྡར་དེ་དེའི་གོང་གི་དམག་དོན་སྦྱོང་བརྡར་ཁག་ལས་གཞི་རྒྱ་ཆེ་བ་དང་དམིགས་གཏད་བརྟན་པ་ཡོད་དུས་དམག་དོན་སྦྱོང་བརྡར་དེས་ཨོ་གླིང་གི་དམག་དོན་དམིགས་ཡུལ་ཁག་གསལ་སྟོན་བྱེད་ཀྱི་ཡོད་རེད་ཅེས་བཤད་ཡོད་པ་རེད། དེ་ག་ནང་བཞིན་མངའ་ཁོངས་ཀྱི་གནས་སྟངས་ཚོར་སྐྱེན་ཆེ་བའི་སྐབས་སུ་དམག་དོན་སྦྱོང་བརྡར་དེ་བྱེད་བཞིན་ཡོད་དུས་དམག་དོན་སྦྱོང་བརྡར་དེ་འཐབ་ཇུས་ཀྱི་དམིགས་ཡུལ་ཁ་གསལ་པོ་ཡོད་པའི་ཐོག་ནས་བྱེད་ཀྱི་ཡོད་རེད་ཅེས་སློབ་དཔོན་ཁྲེན་གྱིས་མུ་མཐུད་འགྲེལ་བརྗོད་བྱས་ཡོད་པ་རེད། དེ་ག་ནང་བཞིན་མངའ་ཁོངས་དང་འབྲེལ་བའི་དཀའ་རྙོག་ཁག་གི་ཐད་ལ་ཨོ་གླིང་གིས་ཐེ་གཏོགས་དང་ཆ་ཤས་ཤུགས་ཆེ་ལེན་བཞིན་པའི་མཚོན་རྟགས་ཤིག་ཀྱང་ཆགས་ཀྱི་ཡོད་རེད་ཅེས་ཁོང་གིས་མུ་མཐུད་འགྲེལ་བརྗོད་བྱས་འདུག་ཡང་གསར་འགྱུར་བརྒྱུད་ལམ་ཁག་གི་གནས་ཚུལ་སྤེལ་གསལ་ལ་གཞིགས་ན་ཐེངས་འདིའི་དམག་དོན་སྦྱོང་བརྡར་ལ་འཇར་མ་ནི་གྱི་མཁའ་དམག་གནམ་གྲུ་བཅུ་གསུམ་ཙམ་དང་དེ་མིན་གནམ་གྲུ་གཞན་བདུན་ཙམ་མངགས་གཏོང་བྱས་པ་དེ་ནི་ཞི་བའི་དུས་སྐབས་སུ་ཡུལ་དེའི་དམག་དཔུང་འགྲེམས་འཇོག་བྱེད་པ་ཞིག་གི་ཆེ་ཤོས་དེ་ཆགས་ཀྱི་ཡོད་པ་རེད། འོན་ཏེ་འཇར་མ་ནི་གྱི་མཁའ་དམག་དཔུང་སྡེའི་བཀོད་འདོམས་པ་ཨིག་ནོ་གྷ་རེས་ཀྱིས་བཤད་དོན་བྱས་ན། འཇར་མ་ནི་གྱི་དམག་མི་དང་གོ་མཚོན་མངགས་གཏོང་བྱེད་པ་དེས་རྒྱ་ནག་ལ་ཉེན་བརྡ་གང་ཡང་བཏང་གི་མེད་པར་འགྲེལ་བརྗོད་བྱས་ཡོད་པ་རེད། དེ་ག་ནང་བཞིན་འཇར་མ་ནི་གྱི་མཁའ་དམག་གནམ་གྲུ་ཁག་ཐའེ་ཝན་མཚོ་འགག་དང་ལྷོ་རྒྱ་ནག་རྒྱ་མཚོ་ཁུལ་ལ་འཕུར་སྐྱོད་བྱེད་ཀྱི་མ་རེད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད།

བོད་དང་རྒྱལ་སྤྱིའི་གནས་ཚུལ་ཁག་ལེགས་པར་ཐུགས་རྒྱུས་ཡོང་བའི་སླད་ཕེབས་རོགས་གནང། ང་ཚོའི་དྲ་ཚིགས་ཁ་བྱང་ནི www.voatibetan.com བཅས་ཡིན་པས་རྣམ་པ་ཚོས་དུས་རྟག་ཏུ་གསན་གཟིགས་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་བགྲོ་གླེང་མདུན་ལྕོག་གི་ལས་རིམ་འདིའི་ནང་ལ་ཡར་ལ་དྭགས། བསོད་ནམས་གླིང་གཞིས་ཆགས་ཀྱི་བརྒྱ་ཤོག་གསུམ་པའི་ནང་གི་དྭང་བླངས་ཕོ་གསར་ཚོགས་པའི་ཚོགས་པ་ཚོ་གི་སྤྱི་ཚོགས་ཞབས་ཞུའི་སྐོར་ལ་ཡང་བཅར་འདྲི་ཁག་ཅིག་ཞུ་གི་ཡིན། ད་རིང་གི་ལས་རིམ་དེའི་ནང་ལ་ཡང་དྭང་བླངས་ཕོ་གསར་ཚོགས་པའི་ཚོགས་གཙོ་བསྟན་འཛིན་བྱམས་ཆེན་ལགས་ཕེབས་ཡོད། བྱམས་ཆེན་ལགས་ཐོག་མར་ངས་འཚམས་འདྲི་ཞུ་ཡ་དང། ད་ལྟ་གོང་དུ་བཀའ་མོལ་ཕྱིན་པ་ནང་བཞིན་ཁྱེད་རྣམ་པ་ཚོ་གིས་བསོད་ནམས་གླིང་དང་དེ་བཞིན་གྱི་ཉེ་འཁྲིས་ཀྱི་ཡུལ་མི་ཚོ་ལ་ཡང། ཉམས་ཐག་རེད་ནད་པ་རེད། དེ་བཞིན་གྱི་ཕྱོགས་མང་པོ་ཅིག་ནས་སྤྱི་ཚོགས་ཞབས་ཞུ་རོགས་པ་གནང་ཡས་ཀྱི་ཕྱག་ལས་རྒྱ་ཆེན་པོ་ཞིག་གནང་བསྡད་ཀྱི་འདུག་དང་ཐོག་ང་ལ་དེ་ཞིག་ངོ་སྤྲོད་གནང་རོགས་གནང་ཁྱེད་རྣམ་པ་ཚོའི་ཚོགས་པ་དེ་ག་འདྲས་བཙུགས་པ་རེད་ཐོག་མར་བསམ་བློ་དེ་ག་འདྲས་སླེབས་པ་རེད། VOA ལགས་ནས་གོ་སྐབས་གནང་བ་དེ་ལ་སྙིང་ཐག་པ་ཐུགས་རྗེ་གནང་དང་ང་ཚོ། གཙོ་བོ་དང་པོ་དེ་ངས་ག་རེ་ལབ་ན། ཚོགས་པ་དེ་ག་འདྲས་བཙུགས་རེད་ལ་ད་དྲི་བ་དེ་སླེབས་དུས་ག་ལ། ད་ང་ཚོ་ཚོགས་པ་དེ་ཉིས་སྟོང་བཅོ་བརྒྱད་ལ། ཨ་ནི་ང་ཚོ་དེ་ལ་ད་ལྟ་ལྷག་བསམ་གྱི་རྐང་རྩེད་སྤོ་ལོ་ཞིག་བཙུགས་རེད། འདི་རྐང་རྩེད་སྤོ་ལོ་བཙུགས་དུས་ག་ལ། ད་ང་ཚོ། དབྱར་ཁ་རྐང་རྩེད་སྤོ་ལོ་བཙུགས་དགོས་རེད། འདི་རྐང་རྩེད་སྤོ་ལོ་བཙུགས་དུས་ག་ལ་ང་ཚོ་གི་གཏན་སློབ་ནས་གུང་སེང་སླེབས་ཀྱི་ཡོད་རེད། ཨ་ནི་ཡང། རྡ་རམ་ས་ལ་ལ་ལས་བྱེད་དང་དེ་འདྲས་ད་ཁ་ཤས་ཅིག་གུང་སེང་སླེབས་དུས་ག་ལ། ཨ་ང་ཚོ་བུ་ཚང་མ་དེ་ལ་འཛོམས་བྱས་ཨ་ནི། རྐང་རྩེད་སྤོ་ལོ་དེ་འགྲན་བསྡུར་བྱེད་དུས་ག་ལ་རྐང་རྩེད་སྤོ་ལོ་དེ་ལ་ང་ཚོ་གི་ད་རྒྱལ་ཁ་ཐོབ་ང་ཚོ་རྒྱལ་ཁ་ཐོབ་དུས་ག་ལ་ང་ཚོ་རྒྱལ་ཁ་ཐོབ་ནས་རྒྱལ་ཁ་ཐོབ་ནས་འདི་གི་དཔེ་ཤག་ཞིག་ད་སྟོང་ཕྲག་ཉི་ཤུ་ཞིག་རག་རེད་འདི་སྟོང་ཕྲག་ཉི་ཤུ་དེ་ད་ང་ཚོ་ག་འདྲ་བྱིན་པས་ང་ཚོ་ངོས་ནས་ད་ང་རང་ཚོ་ཁ་ཤས་ཀྱི་ལབ་ཡོད་རེད party གཏོང་དགོས་ང་ཚོ་ཕོ་གསར་ཚོགས་པ་གི་ད་ང་ཚོ་ཁ་ཤས་ནས་ན་མི་མང་གི་ང་ཚོ་ལ་དཔེ་ཤག་སྤྲད་སོང་བརྒྱ་ཤོག་གསུམ་པའི་མི་མང་གི་ང་ཚོ་ལ football རྩེད་ཡ་བྱེད་དུས་དཔེ་ཤག་སྤྲད་སོང་ང་ཚོ་མི་མང་ལ party གཏོང་དགོས་ཁ་ཤས་ཀྱི་ཁ་ཤས་ཀྱི་ད་ང་ཚོ་མ་རེད་ད་ང་ཚོ་ལས་འགུལ་སྤེལ་བ་ང་ཚོ་ཚོགས་པ་ད་བརྒྱ་ཤོག་གསུམ་པའི་ཕོ་གསར་ཚོགས་པ་ཆགས་རེད་ད་ང་ཚོ་ལས་འགུལ་སྤེལ་བ་ག་འདྲ་རེད་ད། མི་སྐྱོ་བོ་ལ་ཕན་ཐོགས་ཡག་འགྲོ་བ་དང་མི་ཁ་ཤས་ནང་ལ་མི་གྲོངས་ནས་ད་ཁ་ཤས་ཡོད་རེད། མི་ཡོད་ན་ཀྱི་ཨ་ནི་ཅིག་དཔལ་འབྱོར་ཐོག་ནས་རོགས་པ་བྱེད་ཡ། ནང་ཁ་ཤས་ལ་ནང་ཁ་ཤས་ལ་དཔལ་འབྱོར་ཡོད་ན་ཀྱི་ཡང།

གནས་སྟངས་གཙོ་བོ་ག་རེད། འོ་ད་ད་ལྟ་དེ་ཡི་ཆེད་དུ་ག་ལ་ད་ལྟ་ང་ལ་དེ་ད་ལྟ་དེ་གང་ལ་གླེ་སྨན་ཁང་ལ་འདུག་ད་ལྟ་བལ་པོ་ཞིག་འདུག་ཨིན་ཇི་ལྟ་བུ་ནེ་པཱལ་ནས་རེད་ཤག་ཨན་བུ་མོ་དེ་ལོ་ཆུང་ཆུང་རེད་ཤག་ད་སུམ་ཅུ་སོ་བདུན་སོ་བརྒྱད་དེ་འདྲའི་གྲོགས་ཆུང་མ་ཞིག་མ་རེད་ཤག་ཨན་ཁོ་རང་གི་སྤུན་ཆ་ཆུང་ང་དང་མཉམ་དུ་ལ་ཁོ་རང་འདུག་ཨན་ཁོ་རང་ཕ་མ་དེ་ཚོ་ནེ་པཱལ་ལ་ཡོད་བྱས་ད་དེ་འདྲའི contact དེ་འདྲ་ཡོད་ས་མ་རེད་ཨན་ད་ལྟ་ང་ཚོ་ད་རིང་ཐུག་ག་འགྲོ་དུས་ག་ལ་ང་ཚོ

ཁོ་ཚོ་ཕྱི་ལོགས་བསྡད་ང་ནང་ལོགས་འཛུལ། ང་ནང་ལོགས་འཛུལ་བ་དང་ད་ང་རང་སེམས་པ་ལ་ཚོར་བ་ག་རེ་སླེབས་སོང་ལབ་ན། སྔན་ནས་ངས་པར་མཐོང་ཚར་བ། ཞེད་སྣང་ཚོར་བ་ད་སྙིང་རྗེ། ད oxygen བཏང་བཞིན་ཡོད་ད་ཞུ་བ་ད ICU ནང་ལ་ཡོད་ལབ་པ་དང། ཛ་དྲག་ཡིན་བཞིན་ཡོད་པ་དེ་བརྒྱ་ཆ་བརྒྱ་ཐམ་པ་རེད་པ། ཨ་འདི་སྒང་ལ་ང་ཚོ་གཅིག་མཐོང་དུས་སྐབས་ལ reality གཅིག་མཐོང་དུས་སྐབས་ལ་སེམས་པ་ལ་ཡ་ཡོད།

བོད་པ་རེད་ཡང་གཅིག་ས་གནས་ཀྱི་ལ་དྭགས་པ་དེ་འདྲས་ལ་གི་ནད་པ་མང་པོ་ཅིག་ལ་ཁྱེད་རང་ཚོ་གི་རོགས་པ་བྱས་བཞག་ད་ག་གྲངས་ཀ་ཏག་ཏག་ཞིག་ད་ཁྱེད་རང་ཚོ་དྲན་གི་ཡོད་གི་མ་རེད་ནད་པ་བོད་པའི་ནད་པ་ག་འདྲས་རིགས་འདྲ་བོ་ཅིག་ད་ག་ཚོད་ཅིག་ལ་ཡར་ཕན་ཐོགས་པ་བྱུང་སོང། ད་གཙོ་བོ་ད་ནད་པ་ལབ་ན་ད་ང་ཚོ་ད་ལྟ་འདིའི་སྔོན་ལ COVID གི་ཛ་དྲག་ཡོང་བའི་སྐབས་ལ་ང་རང་ཚོ་གི་ད་སྙིང་རྗེ་ཁ་ཤས་ན་ཚ་འདི་དཔེ་ཞེད་སྣང་ཚ་དྲགས་བྱས་སོ་སོ་གི། ཕ་མ་གྲོངས་པ་ཡིན་ན་ཕ་གྲོངས་པ་ཡིན་ན། སྤུ་གུ་གིས་ལག་པ་འཆང་ཐུབ་ཀྱི་ཡོད་མ་རེད། ཞེད་ནས། ད་དེ་འདྲའི་གནས་ཚུལ་སྐབས་ལ་ང་ཚོ་གི་ང་ཚོ་ཕོ་གསར་ཚོགས་པ་གི། སྤུ་གུ་ཞིག་ང་ནང་ལ་སོ་སོ་ནང་ལ་ཕ་མ་དང་དེ་ཚོ་ཡོད་ན་པས། ཕ་མ་དང་ཁོང་ཚོ་ལ་མ་ལབ་བྱས་ནས། ད་ང་ཚོ་དེ་འདྲའི་ཅིག་ལ་འགྲོ་གི་ཡོད་ཟེར་མ་ལབ་བྱས་ནས་ང་ཚོ་འགྲོ། ཨ་ནི་ཕར་ལ་ཕུང་པོ་ལེན་ག་རེ་བྱེད་དགོས་ན་བྱས་ཨ་ནི་ཕུང་པོ་དེ་ཕར། ཕུང་པོ་བསྲེག་གར་འགྲོ་ཡ་དང་དེ་ཚོ་པོ་ར་ང་ཚོ་གིས་བྱས་ཨ་ནི་དེ་དང་མ་གསུངས་བྱས་ཨ་ནི་ཕྱི་ནང་སྐོར་ལ་ད་ཡུལ་མི་ལ་ཕན་ཐོགས་ཡ་དང་ང་ཚོ་ཕན་ཨ་ནི་ད་ཕྱི་ལོགས་ལ་དེ COVID peak སྐབས་ལ་ང་ཚོ་དེ lockdown སྐབས་ལ་ཁ་ལག distribute མང་པོ་བྱས་ད་ང་ཚོ་དེ་ཚང་མ་ང་རང་ཚོའི་པེ་ཤ་དེ་གཅིག་དམག་མི་དང་ད་ང་རང་ཚོ་ལས་ཀ་ཡོད་མཁན་དང་དེ་ཚོ་པོ་ར་ནས་བསྡུས་པེ་ཤ་བསྡུས་ཨ་ནི་ར་ཤིན་དེ་ག་པར་ཉོས་ན་ར་ཤིན་ཀོ་དྲི་དང་དེ་འདྲས་ནི་ཁྱེར་ཡ་དེ་འདྲས་ནི་ང་ཚོ་གི་ལས་ཀ་དེ་འདྲས་བྱེད་ཀྱི་ཡོད་ཨ་ནི་ཁྱེད་རང་གི་ཕན་ཐོགས་རེད།

སོ་སོ་ནང་ལ་ཕ་མ་རྒན་འཁོགས་བཞག་གི་བཞག་གི་ལ་མི་ལ་ཨ་ཕ་མ་ལ་མ་ལབ་ནས་ཕྱི་ལོགས་ལ་མི་གཞན་པ་ལ་ཕན་ཐོགས་ཡས་ཀྱི་ལས་ཀ་བྱས་དེ་འདྲའི་བློ་ཁོག་ལ་འཁོར་བའི་བསམ་བློ་དེ་ག་འདྲས་སེ་སླེབས་སོང་ཁྱེད་རྣམ་པ་ཚོ་ལ། གཙོ་བོ་ད་ལྟ་ང་ཚོ་བསམ་བློ་སླེབས་པ་འདྲ་བོ་དེ་གཙོ་བོ་དེ་ག་འདྲས་རེད་ལབ་ན། ད་ང་ཚོ་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་གཙོ་བོ་དེ། ཨ་ང་ཚོ་གཅིག་ལས་ཀ་གཅིག་ག་རེ་བྱེད་ཀ་འགྲོ་ན་ད་ང་ཚོ།

ཨ་ནི་ང་ཚོ་བུ་མོ་གི་ཡོད་རེད་ད་ཡིན་ནའང་བུ་མོ་ཡོད་མཁན་དེ་ཚོ་སྙིང་རྗེ་ད་སོ་སོ་གི་ནང་ལ་སྤུ་གུ་ལྟ་འདི་འདྲ་བྱེད་ཀྱི་རེད majority ཨ་ནི་སླབ་གྲ college དང་དེ་འདྲ་གུང་སེང་སླེབས་དུས་ཁོང་ཚོ་ང་ཚོ་སྐད་གཏང་གི་ང་ལ། ཚོགས་པ་ནང་ལ་ལ་བུ་མོ་སླེབ་པའི་ལ་བརྟེན་བྱས་ཁྱད་པར་ག་རེ་འདུག་ཟེར་ད་བུ་མོ་བུ་མོ་ཚོ་གི་དང་བླངས་རོགས་པ་གནང་མཁན་བུ་མོ་ཚོ་གི་གཙོ་བོ་ལས་ཀ་ག་འདྲས་འདྲ་བོ་བྱེད་ཀྱི་ཡོད། ད་བུ་མོ་ཚོ་གི་ད་ང་ཚོ་འདི་འདྲ་རེད་ད་བྱེད་ཀྱི་བུ་མོ་ཚོ་གི་ལས་ཀ་ག་འདྲས་བྱེད་ཀྱི་ལབ་ན་ད་ང་ཚོ་ཁ་ཤས་ཁ་ཤས་ས་ཆ་ཁ་ཤས་ལ་འདྲེད་ཨ་ད majority ང་ཚོ་གི་ལས་ཀ་ག་རེ་རེད་ལབ་ན། མི་སུ་གྲོངས་པ་ཡིན་ནའང་ད། གཙོ་བོ་གཙོ་བོ་མི་ཚང་སྐྱོ་བོ་དེ་འདྲ་ཁ་ཅིག། ཕུང་པོ་དེའི་ནང་གི་ཕྱི་ལོགས་མ་ཐོན་བར། དཔེ་འདི་དུ་བ་ནང་དེའི་དཔེ་ད་ཁག་པོ་རེད། ད། སུ་གྲོངས་པ་ཡིན་ན་གཅིག་ནང་དེའི་གཅིག་ཨབ་སུ་མ་དོད་བྱས་ན་ཀོ་བསམ་བློ་དང་ད། གྲོངས་ནས་སེམས་པ་ཞུ་སྐྱོ་བྱས། སེམས་པ་སྡུག་བསྔལ་ཆེན་པོ་བྱས་ནས་ལས་ཀ་ག་རེ་བྱེད་དགོས་ན།

ད་ལྟའི་དུས་ཚོད་འདི་ལ་ས་གནས་མི་མང་ལ་ཡ་དཀའ་ངལ་གཙོ་བོ་ག་འདྲ་རིགས་འཕྲད་ཀྱི་འདུག་ད་ལྷག་པར་དུ་དགུན་ཁ་ད་ལ་དྭགས་ལ་དུས་བཀག་ལ་འཁྱག་པ་གང་ཁོ་རང་གྲང་མོ་རེད་ད་ཟླ་བ་དྲུག་བེད་ཕྱི་ལོགས་དོན་ཡ་མེད་པའི་ག་ཅི་འདྲ་ཞིག་ནི་གནས་སྟངས་ཆགས་བསྡད་དུས་ཚོང་ཡོད་མ་རེད་མི་ཕྱི་ལོགས་འགྲོ་གི་ཡུལ་སྐོར་སྤྲོ་འཆམ་པ་ཡོད་མ་རེད་ད་འདིར་དེ་རིང་སང་ཉིན་ས་གནས་ལ་ཡ་དཀའ་ངལ་གཙོ་བོ་ག་འདྲ་འཕྲད་ཀྱི་འདུག་ཨ་ནི་ནམ་ཟླ་དགུན་ཁ་ལ་ཡ་དཀའ་ངལ་ག་འདྲ་རིགས་ཡོང་གི་འདུག

བྱང་ཐང་ལ་ཁྱེད་རང་ཚོ་གིས་ད་སྤྱིར་བཏང་ཐག་རིང་པོ་དཔེ་རེད། བྱང་ཐང་ལ་ད་ལྟ་བར་དུ་ཁྱེད་རང་ཚོ་གིས་ཕན་ཐོགས་སྒྲུབ་ཐུབ་ཡ་རོགས་པ་བྱེད་ཐུབ་ཡ་གཙོ་བོ་ག་རེ་བྱེད་ཐུབ། ད་བྱང་ཐང་ལ་རོགས་པ་བྱེད་ཐུབ་ཡ་ལ་དེ། གཙོ་བོ་ད་ཁ་སང་ཀོ་བིད་ཀྱི་ཀོ་བིད་པིག་སྒང་ལ་ང་ཚོ་ལྡི་ལི་ཀན་སཱ་ཚོགས་པས་ང་ཚོ་ལ་འབྲེལ་བ་བྱས་སོ། ཀན་སཱ་ཚོགས་པ་ལྡི་ལི་ལ་བཞུགས་ཏོ། ཁོང་ཚོ་ང་ཚོ་ལ་འབྲེལ་བ་བྱས་སོ། ནད་ཡམས་སྐབས་ལ། ཨ་ནི་ཁྱེད་རང་ཚོ་གིས། སྐུ་མཁྱེན་སྐུ་མཁྱེན་རོགས་པ་བྱེད་དུ་ཟ་རེ་བས། ཨ་ག་འདྲེ་ཞིག་རོགས་པ་བྱེད་དུ་ང་ཚོ་གིས་དེ་ནས་མཱསྐ་བྱས་ཨ་ནི་པི་པི་ཀི་དེ་གིས་བྱས་ཨ་ནི་དེ་འདྲས་དེ་བི་བི་ཅེག་བྱས་དང་དེ་འདྲས་ད་ཅ་ལག་མང་པོ་ཞིག་འདུག་དེ་ཚོ་པོ་ར་ང་ཚོ་གིས་བཏང་གི་ཡིན་ཟེར་ཨ་ནི་ལྡི་ལི་ནས་ཨ་ཁྱེད་རང་ཚོ་བྱང་ཐང་དང་དེ་འདྲས་ལ་ཅིག་བྱང་ཐང་ས་གནས་ཚང་མ་ལ་ཁྱེད་རང་ཚོ་གིས་དེ་སྐྱེལ་རོགས་ཟེར་བྱས་འགྲེམས་སྤེལ་བྱེད་རོགས་ཟེར་བྱས་ཨ་ང་ཚོ་གིས་དེ་དུས་སྒང་ལ་ཡིན་དེ་ནི་སྤྱིར་བཏང་ཁོ་རང་བརྒྱ་ཤོག་གསུམ་པ་རེད་ང་ཚོ། དཔེ་ཕན་ཐོགས་པོ་བྱུང་ཤག་ད་དེ་ནས་ངས་དུས་ཚོད་རྐྱེན་པས་གི་དྲི་བ་གཅིག་ངས་ཅིག་བཀའ་འདྲི་ཞུ་གི་ཡིན་ད་ཁྱེད་རང་ཚོའི་ཚོགས་པ་དང་བླངས་ཚོགས་པ་འདི་ལ་ཨ་ནེ་ཅིག་གི་གཞན་དང་མ་འདྲ་བ་འབུར་དུ་ཐོན་པ་གཅིག་དེ་ཁྱེད་རང་ཚོ་གི་མི་མང་ལ་ཡང་གཞན་དག་སློང་མོ་ཞེ་དྲག་མ་སློང་བ་བྱས་གཙོ་བོ་ཁྱེད་རང་ཚོ་རང་གི་ངོས་ནས་ཐབས་ཤེས་བྱས།

ལས་འགུལ་ཐེངས་མ་གཅིག་གཉིས་མ་ཞིག་སྤེལ་ཡ་མེད་ན། ང་ཚོ་འདི་ཕུགས་རྒྱང་རིང་པོ་སྤེལ་དགོས་དུས་སྒང་ལ། མི་གཅིག་གྲོངས་སོང་ན་ང་ཚོ་ཡང་ཕར་འདི་འདྲའི་ཚོང་ཁང་བ་ལ་དང་ད་འདི་འདྲའི་ལ་ཌོ་ནེ་ཤན་སྤྲད་དང་ཌོ་ནེ་ཤན་ག་དུས་བར་ཌོ་ནེ་ཤན་སློང་སྡོད། འདི་སློང་ཚོད། ག་དུས་བར་སློང་སྡོད་ད་ང་ཚོ། འདི་བྱས་ནས་ང་རང་ཚོའི་གི་ནང་ལོགས་ལ་དང་བླངས་ཡོད་རེད། གཙོ་བོ་ད་དང་བླངས་པ་མང་པོ་ཞིག་ཡོད། ཁོ་རང་ཚོ་གི་དྭགས་རང་རེད་རེད། ཁྱེད་རང་ཚོ།

ཁོ་རང་ཚོ་དམག་མི་རེད་དེ་ནི་ཚོང་པ་ཡོད་རེད་ཁ་ཤས་ཡོད་རེད་ད་ག་རང་གི་པེ་ཤག་འདི་བྱས་ནས་ང་རང་ཚོ་ལས་འགུལ་སྤེལ་གྱི་རེད་ད། ད་ལྟ་ས་གནས་ཀྱི་ལ་དྭགས་པ་མི་མང་ཚོ་ལ་ཡང་ཁྱེད་རང་ཚོ་གི་ག་རེ་ཕན་ཐོགས་ག་འདྲ་རེ་སྒྲུབ་ཐུབ་སོང། ས་གནས་ཀྱི་མི་མང་ལ་ད་ང་ཚོ་ག་འདྲ་ལབ་ན་ད་ད་ད་གནས་སྐབས་ལྟ་བུ་བྱས་ན་ད་ད་ང་ཚོ་གི་མི་ལྟ་བུ་དེ་གྲོངས་སོང་བ་ཡིན་ན་ད་ནི་རོ་སྒམ་བཅོས་རེད་ཉི་མ་ང་ཚོ་རོ་སྒམ་དེ་ང་ཚོ

རོགས་པ་གནང་མཁན་མང་པོ་ཞིག་གིས་ག་དུས་ཡིན་ནའི་རོགས་པ་དཀའ་ངལ་འཕྲད་ན་རོགས་པ་ང་ཚོ་གྲ་སྒྲིག་ཡིན་ད་གསུང་མཁན་ཁོང་རྣམ་ཚོ་ཚང་མ་བློ་ལ་ཡོད་ད་ངས་གཅིག་དང་གཉིས་བྱས་མིང་ངས་ཏག་ཏག་དྲན་གྱི་མི་འདུག་ཁྱེད་རང་གིས་གསུངས་པ་ནང་བཞིན་ཁོང་རྣམ་པ་རོགས་ཁྱེད་རང་ཚོ་ལ་རོགས་པ་གནང་མཁན་ཚང་མ་ལ་ང་ཚོ་རླུང་འཕྲིན་ཁང་གི་ལས་རིམ་འདིའི་ཐོག་ནས་ཐུགས་རྗེ་ཆེ་ཞུ་ཡོད་ད་མ་འོངས་པ་ཡིན་ནའི་མུ་མཐུད་ནས་ཁྱེད་རྣམ་པ་ཚོ་ལ་རོགས་པ་ཡོང་བའི་གི་རེ་བ་ཞུ་གི་ཡོད་ད་ངས་ལས་རིམ་བཀའ་འདྲི་ཞུ་ཡ་གཙོ་བོ་ད་ག་ཡིན་ཨ་ནི་མཐའ་མ་གསུང་ཡ་ལྷག་པ་དེ་འདྲ་གང་ཡང་བྱུང་ངས། མཐའ་མ་དང་གཙོ་བོ། ལས་ཀ་ག་རེ་རེད་ཟེར་བ་ན་གཙོ་བོ་ང་ཚོ་ལས་ཀ་འགོ་མ་བཙུགས་སྔོན་ལ་ག་རེ་རེད་ཟེར་བ་ན་ད་ང་རང་ཚོ་བོད་པ་དེ་ཚོ་ལ་དམིགས་བསལ་གྱི message ག་རེ་ཡིན་ན་ང་ཚོ་ཕོ་གསར་ཚོགས་པའི་གི་ད་ང་ཚོགས་གཙོ་རེད་བ་ད་ངས་གི་ལབ་ན་འགྲིག་གི་འདུག་རོ་ང་ཚོ་ག་རེ་ཡིན་ཟེར་ན་ད་ག་པར་གཅིག་གསུང་ཆོས་ཞུ་གནང་དགོས་རེད་གསུང་ཆོས་ལ་འགྲོ་དགོས་རེད་དབང་ལ་འགྲོ་དགོས་རེད་ད་ང་ཚོ་ག་རེ་མ་ག་རེ་ཡིན་ན་དོན་དག་ཐོག་ཐོག་ག་རེ་ཡིན་ན་ག་པར་གཅིག་བཀའ་བསྒྲུབ་དགོས་བཀའ་བསྒྲུབ་བས་དེ་ད་ཞུ་བོ་མང་པོ་ཞིག

སུ་ཡིན་ན་སྤུན་ཀྱག་ད་ཡིན་ཨ་ཅང་ཅང་སྤུན་ཀྱག་མེད་ན་ཀྱེ་མི་དེ་འདྲ་ལ་རོགས་པ་བྱེད་ཀ་འགྲོ་ན་སོ་སོས་མཐོང་གི་རེད་སོ་སོའི་ལས་ཞིག་རེད་ཨོ་ཤི་དེ་དུས་ག་གོ་ཞིག་ཁས་མི་འདའ་ཁོ་ཕྱུག་པོ་ཞུ་གི་རེད། ད་དེ་སློབ་གསོ་ཡག་ཤོས་རེད། སློབ་གསོ་ཡག་ཤོས་རེད། འོ་དོ་སི། འོ་ལགས་སོ་བསྟན་འཛིན་འཆམ་ཅན་ལགས་ད་རིང་ང་ཚོ་བགྲོ་གླེང་མདུན་ལྕོག་གི་ལས་རིམ་དེའི་ཐོག་ནས་ཁྱེད་རྣམས་པ་ཚོ།

Indiana མངའ་སྡེའི་སྤྱི་ཁྱབ་པ Eric Holcomb དེ་རིང་རེས་གཟའ་ཉི་མའི་ཉིན་མོར་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་དུ་གཟིགས་སྐོར་དུ་ཕེབས་ཡོད་པས་འདི་ནི་རྒྱ་ནག་གི་ཕྱོགས་ནས་སྡིགས་སྐུལ་དང་གནོན་ཤུགས་ཁག་ལ་རྩིས་མེད་ཀྱི་ཐོག་ནས་ཨ་མི་རི་ཀའི་གཞུང་འབྲེལ་མི་སྣ་ཞིག་གིས་ཐའེ་ཝན་གྱི་ནང་ལ་གཟིགས་སྐོར་དུ་ཕེབས་པའི་གནས་ཚུལ་གསར་ཤོས་དེ་ཡིན་པ་རེད། རྒྱ་ནག་གིས་ཐའེ་ཝན་འདི་བཞིན་རང་གི་མངའ་ཁོངས་ཆ་ཤས་ཤིག་ཡིན་པ་རྩོད་གླེང་མུ་མཐུད་བྱེད་བཞིན་པ་དང་ཐའེ་ཝན་གཞུང་གིས་དེར་མོས་མཐུན་རྩ་བ་ནས་བྱེད་ཀྱི་མེད་པའི་གནས་སྟངས་འདིའི་འོག་ཉེ་ཆར་ཟླ་བ་སྔོན་མའི་ནང་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ་ནེན་སི་པེ་ལོ་སི་ཡིས་ཐའེ་ཝན་གྱི་ནང་ལ་ཉི་མ་གཉིས་ཀྱི་གཟིགས་སྐོར་ཕེབས་པ་ནས་བཟུང་རྒྱ་ནག་གིས་ངོ་རྒོལ་ཆེན་པོ་བྱས་ཏེ་ཐའེ་ཝན་གྱི་ཉེ་འཁོར་དུ་དམག་འཁྲབ་སྦྱོང་བརྡར་རིམ་པ་མུ་མཐུད་བྱས་ཡོད་པ་རེད། ལྕམ་པེ་ལོ་སི་གི་གཟིགས་སྐོར་འདིའི་རྗེས་སུ་ཉེ་ཆར་གཟའ་འཁོར་སྔོན་མའི་ནང་ལ་ཨ་མི་རི་ཀའི་གྲོས་ཚོགས་འཐུས་མིའི་ཚོགས་པ་གཉིས་པ་ཞིག་གིས་ཐའེ་ཝན་གྱི་ནང་ལ་གཟིགས་སྐོར་དུ་ཕེབས་པའི་སྐབས་སུ་ཡང་རྒྱ་ནག་གིས་ཁོང་ཁྲོ་ཆེན་པོས་ངོ་རྒོལ་བྱས་ཡོད་པ་རེད། དེ་རིང་ཨིན་ཏི་ཡ་ན་མངའ་སྡེའི་སྤྱི་ཁྱབ་པ་ཨེ་རིག་ཧོལ་ཁོམ་ཐེ་ཝན་གྱི་རྒྱལ་ས་ཐེ་པེ་རུ་གཟིགས་སྐོར་ཕེབས་པའི་རྗེས་སུ་ཁོང་གིས Twitter དྲ་རྒྱའི་ཐོག་ལ། ཁོང་རང་ལྷོ་ཀོ་རི་ཡའི་ནང་ལ་ཡང་གཟིགས་སྐོར་དུ་ཕེབས་ཀྱི་ཡོད་ཅེས་དང། ཐེ་ཝན་གྱི་སྲིད་འཛིན་ལས་ཁུངས་ཀྱིས་གསུངས་དོན་བྱས་ན་སྤྱི་ཁྱབ་པ་ཨེ་རིག་གིས་གཟའ་ཟླ་བའི་ཉིན་མོ་ཐེ་ཝན་གྱི་སྲིད་འཛིན་ཚའེ་ཡིང་ཝན་དང་མཇལ་འཕྲད་ཀྱང་གནང་གི་ཡོད་པ་རེད། ཐེ་ཝན་འདི་བཞིན་རྒྱ་ནག་གིས་ཐའེ་ཝན་འདི་བཞིན་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བའི་ནང་ལ་ཚོར་སྐྱེན་ཆེ་བའི་གནད་དོན་གལ་འགངས་ཆེ་ཤོས་ཤིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ཅེས་བརྗོད་ཀྱི་ཡོད་པ་དང་ཐའེ་ཝན་གྱི་གནད་དོན་འདི་རྒྱ་ནག་གི་ནང་སྲིད་གནད་དོན་ཞིག་ཡིན་ལུགས་བརྗོད་ཀྱི་ཡོད་པ་རེད། འོན་ཀྱང་ཐའེ་ཝན་གཞུང་གིས་རྒྱ་ནག་མི་དམངས་སྤྱི་མཐུན་སྲིད་གཞུང་གིས་ཐའེ་ཝན་མཚོ་གླིང་འདིའི་ཐོག་ལ་ནམ་ཡང་དབང་བསྒྱུར་བྱས་ཡོད་མ་རེད་ཅེས་དང་རྒྱ་ནག་གིས་ཐའེ་ཝན་གྱི་ཐོག་ལ་བདག་དབང་རྩོད་གླེང་བྱེད་རྒྱུའི་ཐོབ་ཐང་ཡོད་མ་རེད་ཅེས་ནན་བརྗོད་གནང་སྟེ་ཐའེ་ཝན་གྱི་མ་འོངས་མདུན་ལམ་དེ་ནི་ཐའེ་ཝན་གྱི་མི་མང་ས་ཡ་ཉི་ཤུ་རྩ་གསུམ་གཅིག་པུས་ཐག་གཅོད་བྱེད་རྒྱུའི་གནད་དོན་ཞིག་རེད་ཅེས་གསུངས་ཡོད་པ་རེད། དེ་དང་ཆབས་ཅིག་ང་ཚོས་ད་རང་སྔ་དྲོའི་གསར་འགྱུར་ལས་རིམ་འདི་མཇུག་བསྡོམས་ཞུ་གི་ཡིན་ལས་རིམ་དེའི་འགོ་ཁྲིད་གནང་མཁན་ཕུན་ཚོགས་ཚེ་རིང་ལགས་དང། འཕྲིན་གཏོང་ལས་བྱེད་པ་སྐུ་ཞབས Franklin རེད། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།